ཡུ་རོབ་ཀྱི་འགོ་ཁྲིད་ཁག་ཅིག་དང་མཇལ་ཁ་གནང་བ་དང་འབྲེལ་ང་ཚོ་གསོན་པའི་རིང། འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་རེས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་སོགས་བཀའ་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གིས་ཐེ་བོ་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ། དང། ཡང་བཞུགས་སྒར་དུ་བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་དེ་འཚོགས་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང། ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་གིས་བོད་པ་ཙམ་མ་ཡིན་པར་ཕྱི་རྒྱལ་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཁག་ཅིག་དང་ལྷན་དུ་དུས་ཐུང་གི་ཞིབ་འཇུག་ལས་འཆར་གྱི་ཐོག་ནས་མཉམ་འབྲེལ་གནང་བཞིན་པའི་སྐོར་སོགས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཡུ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་བ་དང་འབྲེལ། ང་ཚོ་གསོན་པའི་རིང། འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་རེས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་བཀའ་སྩལ་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
གོང་ས་མཆོག་གིས་ཡོ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་གནང་བ་དང་འབྲེལ་ང་ཚོ་གསོན་པའི་རིང་དེར་འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པ་གི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་རེས་བྱ་གལ་ཆེན་པོ་རེད་ཅེས་བཀའ་སྩལ་གནང་ཡོད། ཡོ་རོབ་ནང་གནམ་གཤིས་འགྱུར་ལྡོག་དང་ཞི་བདེའི་གོང་སྤེལ་ཐད་ཀྱི་འགོ་ཁྲིད་ཁག་ཅིག་ལ་བཞུགས་སྒར་ཕོ་བྲང་དུ་བོད་མིའི་འགོ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བརྒྱད་གི་ཉིན་མ་མཇལ་ཁ་བཀའ་སློབ་སྩལ་བ་དང་འབྲེལ་ང་ཚོ་གསོན་པའི་རིང་དེར་འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པ་གི་འདུ་ཤེས་ཀྱི་ཐོག་ནས

ད་ནི་ང་ཚོས་བསམ་བློ་གསར་པ་བཏང་ནས་འགྲོ་བ་མི་ཐེར་འབུམ་བདུན་བརྒྱད་ཟིག་ཡོད་པ་ཚང་མ་སྐྱེས་ལུགས་གཅིག་པ་དང། ཚང་མས་སོ་སོའི་ཨ་མ་ལས་བརྩེ་བ་དང་བྱམས་སྐྱོང་ཡོད་ཚད་ཐོབ་པ་གི་ཉམས་མྱོང་དེ་ཀུན་ལ་བརྒྱ་ཆ་བརྒྱ་ཐམ་པ་གཅིག་མཚུངས་ཡིན་པ་དང། སའི་གོ་ལ་ཆུང་ཆུང་འདིར་ང་ཚོ་ཀུན་ལ་བདག་པ་ཡིན་པས། ང་ཚོ་འགྲོ་བ་མི་རྣམས་གང་ལྟར་མཉམ་དུ་གནས་དགོས་པ་དང་ཕན་ཚུན་རོགས་རམ་གནང་དགོས་པ་མ་གཏོགས། ཆོས་ལུགས་མི་འདྲ་བ་དང་མི་རིགས་མི་འདྲ་བ་ཁ་མདོག་མི་འདྲ་བ་སོགས་ནི་རིམ་པ་གཉིས་པ་རེད། གལ་ཆེ་ཤོས་ནི་ང་ཚོ་སྐྱེས་ལུགས་དང་འཆི་ལུགས་ཨ་མའི་བྱམས་སྐྱོང་དགོས་པ་བཅས་ཚང་མ་གཅིག་གྱུར་ཡིན་པས། ང་ཚོ་གསོན་པའི་རིང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་དགོས་པ་རེད་ཅེས་བཀའ་སྩལ་གནང་གི་འདུག་ཅིང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཡུ་རོབ་ནང་ཟས་རིགས་ལས་འཆར་དང་འབྲེལ་བ་གི་སློབ་སྟོན་པ། མཇལ་བཅར་བ་ཧྥ་རན་སི་གི་མི་རིགས་ཐོ་མ་སི་ལུའུ་གཱང་ལགས་ནས་འགྲོ་བ་མི་གཅིག་གྱུར་ཡིན་པ་གི་གོང་ས་མཆོག་གི་དགོངས་གཞི་དེ་ནི་གནམ་གཤིས་འགྱུར་ལྡོག་གི་ལས་དོན་གྱི་ཐད་དེར་ནུས་པ་འཐོན་པ་གི་གཞི་རྩ་ཆགས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། All the same and we are all brothers and sisters and that can be you know the the basis for effective work on the on the climate front.
འགྲོ་བ་མི་གཅིག་གྱུར་ཡིན་པ་གི་གལ་གནད་གི་ཐོག་གི ྋགོང་ས་མཆོག་གི་དགོངས་པ་ཤུགས་ཆེ་བཞུགས་གི་འདུག་ཅིང། གནམ་གཤིས་འགྱུར་ལྡོག་གི་ཆ་ནས་ང་ཚོ་ཚང་མ་གཅིག་པ་ཡིན་པ་ཧ་གོ་ཐུབ་ན། དེ་ནི་གནམ་གཤིས་འགྱུར་ལྡོག་གི་ལས་དོན་གྱི་ཐད་ལ་ནུས་པ་འཐོན་པ་གི་གཞི་རྩ་ཆགས་ཡོད་ཅེས་འགྲེལ་བརྗོད་གནང་སོང་ལ། ཡང་ཧྥ་རན་སི་གི་ནང་མི་ཤུགས་ཐོན་ཁུངས་ཀྱི་ཡིག་ཚང་གི་འགན་འཛིན་ལོ་རན་སི་ཀྲི་ཧྥང་ཁྲི་ནི་ལགས་ནས ྋགོང་ས་མཆོག་གིས་ཨ་མའི་བྱམས་བརྩེ་གལ་ཆེན་ཡིན་པར་བཀའ་སྩལ་བ་བཞིན། ས་ཡི་གོ་ལ་འདི་ང་ཚོས་མ་ཡུམ་དུ་བརྩིས་ཏེ་བདག་སྐྱོང་གནང་གལ་ཆེ་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

མོ་རང ྋགོང་ས་མཆོག་ལ་མཇལ་ནས་བྱམས་བརྩེའི་ཚོར་བ་ཤུགས་ཆེ་བྱུང་བ་འགྲེལ་བརྗོད་གནང་གི་འདུག། Well I felt a lot of love deep love here.
ང་རང་ལ་བརྩེ་བའི་ཚོར་བ་ཧ་ཅང་ཤུགས་ཆེན་པོ་དང་ང་ཚོ་ཚང་མ་གཅིག་པ་ཡིན་པ་གི་ཚོར་ཤུགས་གཏིང་ཟབ་བྱུང་བ་འགྲེལ་བརྗོད་བྱེད་མི་ཐུབ་པ་གི་ཉམས་མྱོང་ཟིག་རེད། ང་རང་འགྲོ་བ་མི་ཚང་མར་དུས་འདྲིར་ད་ང་ཚོ་ཚང་མ་བྱིས་པ་ལྟ་བུ་དང། མཉམ་དུ་རྩེད་མོ་རྩེ་ཆོག་པ་གི་སྣང་བ་ཟིག་འཁོར་སོང་ཞེས་འགྲེལ་བརྗོད་གནང་གི་འདུག། ལོ་རིན་ཆ་རྐྱེན་ཡུ་རོབ་ནང་གི་གནམ་གཤིས་འགྱུར་ལྡོག་དང་ཞི་བདེའི་གོང་སྤེལ་གི་འགོ་ཁྲིད་གནང་མཁན་རྣམ་པས། བཞུགས་སྒར་དུ་འགོ་ཁྲིད་ཚོའི་ནང་བྱམས་བརྩེའི་ནུས་པ་སྤེལ་ཐབས་ཀྱི་ལྷན་ཚོགས་དེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དང་ལྷན་གནང་ཡོད་པ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོའི་མཇལ་ཁ་ལམ་སྟོན་ཀྱང་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
དེ་ནས་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་འདུག་ཞིབ་གསལ་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཉེ་སྔོན་ཕྱི་ཟླ་བཅུ་པའི་ཟླ་མཇུག་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་ཆ་བགོས་བྱས་པའི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་པ་དང་དེ་སྔ་བཙན་བྱོལ་ནང་ཕེབས་ཏེ་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་སློབ་གཉེར་གནང་མྱོང་མཁན་དཀོན་མཆོག་གྲགས་པ་ལགས་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་གར་སོང་གར་ཁྲིད་ཀྱི་ཞིབ་ཕྲའི་གནས་སྟངས་གསལ་ཁ་མེད་པར་ལྷག་ཡོད་པ་དང། དེ་སྔ་བཙན་བྱོལ་དུ་ཕེབས་མྱོང་བས་རྒྱ་ནག་གཞུང་འབྲེལ་གྱིས་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དེ་སྔ་ནས་བཀག་ཉར་དང་དྲི་རྩད་བྱེད་མྱོང་ཡོད་པ་དང། ཐེངས་འདིར་འཛིན་བཟུང་བྱེད་དོན་གཙོ་བོ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་རྐྱེན་གྱིས་ཡིན་པ། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཕ་ཡུལ་གྱི་ཡུལ་མི་སོགས་ཀྱི་བདེ་འཇགས་ཆེད་མིང་བརྗོད་འདོད་མེད་པའི་གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། དེ་སྔ་ནས་རྒྱ་ནག་གཞུང་གིས་ཁོང་ལ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དྲི་རྩད་བཀག་ཉར་དང་སུན་གཙེར་གྱི་གནས་སྟངས་བྱུང་མྱོང་ཡོད་པ་རེད་ལ་ཉེ་སྔོན་ཁོང་འཛིན་བཟུང་མ་བྱས་པའི་སྔོན་དེར་དཀའ་ངལ་འཕྲད་ཡོང་གི་ཡོད་པའི་གནས་ཚུལ་ཅུང་ཙམ་ཤེས་རྟོགས་བྱུང་བ་ལས་ད་ལྟའི་ཆར་ཁོང་འཛིན་བཟུང་བྱེད་མཁན་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཡིན་དང་གསང་བའི་མི་སྣ་ཡིན་པ་ཤེས་རྟོགས་མེད་པ་དང་གཞན་ཡང་ས་གནས་གང་ཞིག་ཏུ་ཁྲིད་ཡོད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་སྐོར་བརྗོད་བྱུང། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་མཐར་ཕྱིན་རྗེས་ལོ་ལྔ་ཙམ་རིང་ཀིརྟི་བྱེས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང་རྗེས་སུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པར་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི་ནམ་རྒྱུན་ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས་ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང་རྒྱ་ནག་གི་སྒྲིག་ཁྲིམས་དང་འགལ་མཁན་རིགས་མིན་པ་དང། ས་གནས་མང་ཚོགས་ནས་ཁོང་ནི་དད་གུས་བྱ་ཡུལ་གྱི་དགེ་འདུན་པ་ཞིག་ཡིན་སྐོར་བརྗོད་བྱུང། སྤྱིར་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་ཉེས་མིང་འོག་བོད་མི་མང་དག་ཅིག་འཛིན་བཟུང་བྱེད་བཞིན་ཡོད་པ་དང། འདི་ལོའི་ཕྱི་ཟླ་གསུམ་པའི་ནང་གཞིས་ཀ་རྩེ་ནས་ཡིན་པའི་གཡང་མཚོ་ལགས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་གཡོགས་ནས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་བྱུང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཞུགས་སྒར་དུ། བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་དེ་འཚོགས་བཞིན་ཡོད་པའི་སྐོར། བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་ལྔ་པ་དེ་བཞིན་ཕྱི་ཟླ་བཅུ་གཅིག་ཚེས་ལྔ་ནས་བརྒྱད་བར་ཉིན་གྲངས་གསུམ་རིང་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཐོག་བསྐོང་ཚོགས་གནང་ཡོད་པ་དང། སྐབས་དེར་ཕྱི་འབྲེལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་གསར་འགོད་པ་ཚོར་གསུངས་དོན། ད་རེས་ཚོགས་འདུ་དེའི་ཐོག་བོད་ནང་གི་དངོས་ཡོད་གནས་སྟངས་ལ་རྒྱུས་ལོན་གནང་གི་ཡོད་པ་མ་ཟད་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་ལ་དཔྱད་ཞིབ་གནང་གི་ཡོད་པ། གསུངས་བྱུང། ད་བརྗོད་གཞི་ཟེར་ན་ཟུར་དུ་གས་ཡོད་མ་རེད་ད་ཡིན་ན་ང་ཚོ་གཙོ་བོ་དེ་འདི་རེད་བ་བོད་རྒྱ་ཞི་མོལ་དེ་ང་ཚོ་གི་གཙོ་བོ་དེ་རེད་བ། བོད་རྒྱ་ཞི་མོལ་དེ་གཙོ་བོ་རེད། བོད་བོད་རྒྱ་ཞི་མོལ་བྱེད་བོད། ད་ང་ཚོ་རང་དབང་འཐབ་རྩོད་ཅང་བོད་ནང་ལ་ཡང་ཅིག་རང་དབང་ཡོང་ཡས་དང་རེད་བ། དེ་ང་ཚོ་གཙོ་བོ་ཡིན་འདུག་ག་ལ་ད་ཁོ། ད་སྐད་ཆ་མ་གསུང་ཀོ་ར་ཁོར་ས་དེ་ལ་འཁོར་ཡོང་གི་རེད་བ། ཡིན་ནའི་ད་ལྟ་ང་ཚོ་དོན་དག་རྡོག་རྡོག་ལ་ཡང་འདི་འདྲས་བྱེད་ཡོད་འདི་འདྲས་བྱེད་ཡོད་ཟེར་ཡ་དེ་གས་ཡོད་མ་རེད་ད་གལ་ཆེ་བ་དེ་ནི་དུས་ཚོད་སླེབས་པ་ཡིན་ན་ཨ་ནི་ཡང་ང་ཚོ་དོན་དག་འདི་ལ་ཡང་དམིགས་བྱེད་ཅིང། གསལ་པོ་དེ་ནི་ཞུ་ཐུབ་ཡ་དེ་གནས་སྟངས་ཡོང་གི་རེད་བསམ་གྱི་འདུག།
གཞི་རྩའི་ཆ་ནས་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་ནི་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་ཆུང་དེའི་ངོ་བོ་ཐོག་ནས་མཐའ་མའི་ཚོགས་འདུ་དེ་བཞིན་བཞུགས་སྒར་རྡ་རམ་ས་ལར་ཉིས་སྟོང་བཅུ་དགུ་ལོར་ཉིན་གཉིས་ཀྱི་རིང་ཚོགས་ཡོད་ཅིང་སྐབས་དེའི་ཚོགས་ཆུང་གི་ཚོགས་མི་བཅུ་དྲུག་ཙམ་མཉམ་ཞུགས་གནང་ནས་རྒྱ་ནག་གི་གནས་ཚུལ་དང་ཨ་མི་རི་ཀ་དང་རྒྱ་ནག་དབར་གྱི་འབྲེལ་ལམ་རྒྱལ་སྤྱིའི་སྟེང་རྒྱ་ནག་དང་བོད་ཀྱི་གནས་ཚུལ་སོགས་ཀྱི་ཐོག་དགོངས་པ་བཞེས་ཕྱོགས་ཀྱི་སྐོར་བཀའ་བསྡུར་གནང་ཡོད་པ་རེད། ད་ལྟའི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་དེ་ནི་དེ་སྔོན་གྱི་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་བཀའ་ཤག་སྐབས་བཅུ་དྲུག་པས་གོང་བསྡུ་གནང་སྟེ་གསར་འཛུགས་གནང་བ་ཞིག་ཡིན་པ་དང་ཚོགས་འདུ་ཐེངས་དང་པོ་དེ་བཞིན་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་གཅིག་ནང་འཚོགས་ཡོད་ཅིང་ད་རེས་ཚོགས་འདུ་ཐེངས་ལྔ་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དབུས་པའི་ཚོགས་ཆུང་གི་ཚོགས་མི་བདེ་སྲུང་བཀའ་བློན་དང་དྲུང་ཆེ། ཕྱི་འབྲེལ་བཀའ་བློན་དང་དྲུང་ཆེ། བཀའ་ཤག་གི་ཆབ་སྲིད་དྲུང་ཆེ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་བཅས་ཀྱི་ཐོག་ཚོགས་ཆུང་གི་སློབ་སྟོན་པ་བཀའ་ཟུར་བསྟན་པ་ཚེ་རིང་ལགས་དང་བཀའ་ཟུར་འབྲོང་ཆུང་དངོས་གྲུབ་ལགས། དེ་བཞིན་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་བཅས་མཉམ་ཞུགས་གནང་བའི་ཐོག། སྐུ་སྒེར་དྲུང་ཆེ་རྔ་བ་ཚེ་རྒྱམ་ལགས་དགའ་ལྡན་ཕོ་བྲང་ཡིག་ཚང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་ཆེད་ཕེབས་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལས་ཁང་སློབ་ཕྲུག་གི་བོད་རང་བཙན་ལས་འགུལ་ཚོགས་པ་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས། ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་ཏན་མཆོག་ལ། ཁོང་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ APEC། ལྷན་ཚོགས་ཀྱི་ཞོར་ལ་བཀའ་མོལ་གནང་པའི་སྐབས། འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་བཞག་དེ་ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དང། དེ་བཞིན་འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་སྒེར་པའི་ཚོགས་པ་སོགས་ལྔ་བཅུ་ང་དགུ་ཡིས། ཨ་མི་རི་ཀའི་སྲིད་འཛིན Biden མཆོག་ལ། རིང་མིན་ཨ་རིའི་གྲོང་ཁྱེར San Francisco ནང APEC ཞེས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་སྐབས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ་ཐུག་འཕྲད་བྱེད་པའི་སྐབས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཀྱི་ཐོག་ལ་བློ་འཚབ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པའི་གླེང་སློང་གནང་དགོས་པའི་ནན་སྐུལ་གྱི་ཡོངས་ཁྱབ་ཕྱག་བྲིས་ཞིག་ཕུལ་བཞག་སྙན་ཞུ་དེའི་ནང། འདས་པའི་ལོའི་ནང་ཨ་མི་རི་ཀའི་སྲིད་གཞུང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་ཇེ་སྡུག་ཏུ་འགྲོ་བཞིན་པ་དང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭའི་ནང་ལ་བཙན་དབང་གིས་བཅུག་བཞིན་པར་བློ་འཚབ་ཡོད་པ་གསུངས་ཡོད་པ་དེའི་སྐོར་དང། དེ་བཞིན་ཡུ་གུར་མི་རིགས་གང་བྱུང་འཛིན་བཟུང་བྱས་པ་དང་མནར་གཅོད་གཏོང་བ། བཙན་དབང་གིས་བཀག་ཉར་བྱ་བཞིན་པ་དང། ཧོང་ཀོང་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང། རྒྱ་ནག་གིས་རྒྱལ་ནང་བདེ་སྲུང་གི་ཁྲིམས་གཞིའི་མིང་ཐོག་ནས། མི་དམངས་ཀྱི་རང་དབང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ་སོགས་གསུངས་དགོས་པའི་ནན་སྐུལ་ཞུས་བཞག། དེ་བཞིན་ཞི་ཅིན་ཕིང་ལ། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས། ལྷུན་གྲུབ་གྲགས་པ་ལགས་སོགས། རྒྱ་ནག་གིས་བཙོན་འཇུག་བྱས་པའི་ཆབ་སྲིད་ཀྱི་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་བརྡ་ལན་ཞིག་ཞི་ཅིན་ཕིང་ལ་སྤྲོད་དགོས་པའི་ནན་སྐུལ་ཡང་ཞུས་བཞག། དེ་བཞིན་ཚོགས་པ་ལྔ་བཅུ་ང་དགུ་ཡིས་ཕུལ་བའི་སྙན་ཞུ་དེའི་ནང། ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་སྲིད་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་ཞི་ཅིན་ཕིང་དང་ལྷན་དུ་གླེང་སློང་བྱ་རྒྱུའི་གོ་སྐབས་བཟང་པོ་ཞིག་ཡིན་སྟབས་སྲིད་འཛིན་ཇོ་བྷ་ཏན་མཆོག་གིས་གོ་སྐབས་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་ཞུས་བཞག། རྒྱ་ནག་གཞུང་གིས་གཉེར་བའི་བཟོ་ཚོང་ལས་ཁང་གི་འགོ་གཙོ་ཟུར་པ་ཞིག་ལ་གསང་ཉུལ་བའི་ཉེས་འཛུགས་ཀྱི་འོག་དུས་བཀག་ལོ་དྲུག་གི་ཁྲིམས་ཆད་ཕོག་འདུག་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ཕྱི་ཚེས་བདུན་ཉིན་སྤེལ་བའི་གནས་ཚུལ་ལ་གཞིགས་ན། ཟི་ཁྲོན་ཞིང་ཆེན་གྱི་ཁྲིན་ཏུའུ་མི་དམངས་འབྲིང་རིམ་ཁྲིམས་ཁང་གིས་གཟའ་མིག་དམར་ཉིན། ཝང་ཟེར་བའི་རྒྱ་ནག་གཞུང་གཉེར་བཟོ་ཚོང་ཁང་གི་འགོ་གཙོ་ཟུར་པ་ཞིག་ཚོང་དོན་དང་འབྲེལ་བའི་གསང་བའི་གནས་ཚུལ་ཕྱི་རྒྱལ་གསང་བའི་སྒྲིག་འཛུགས་ཁག་ལ་སྤྲད་པའི་ཉེས་འཛུགས་ཀྱི་འོག་ལོ་དྲུག་གི་བཙོན་འཇུག་ཁྲིམས་གཅོད་བཏང་ཡོད་པ་མ་ཟད། རྒྱ་ནག་གི་སྒོར་མོ་འབུམ་ལྔ་གཞུང་བཞེས་བཏང་ཡོད་ལུགས་བདེ་འཇགས་ཉེན་རྟོག་པའི་སྐད་ཆ་ལུང་འདྲེན་གྱིས་ཟི་ཁྲོན་ཞིང་ཆེན་གྱི་རླུང་འཕྲིན་ལས་ཁང་དང་བརྙན་འཕྲིན་ལས་ཁང་སོ་སོས་གཞུང་འབྲེལ་གྱི་པོའུ་དྲ་ལམ་དུ་བརྙན་ལམ་ནས་བསྒྲགས་འདུག་འཁོན་ལན་སློག་པར་དོགས་ནས་མིང་བཤད་འདོད་མེད་པའི་རྒྱ་ནག་གི་ཁྲིམས་རྩོད་པ་ཞིག་གིས་གསུངས་པར་གཞིགས་ན། རྒྱ་ནག་དམར་ཤོག་ཚོགས་པས་ཉེ་བའི་ཆར་གསང་ཉུལ་བའི་ཁ་གཏད་ཀྱི་ཁྲིམས་གཞི་བསྐྱར་བཅོས་བྱས་པའི་འོག་རྒྱུ་ཆ་གང་བྱུང་ཞིག་གི་གསང་ཉུལ་དང་ཡང་ན་གཞུང་གི་གསང་བ་ཡིན་མིན་གྱི་ཐད་འགྲེལ་བཤད་རྒྱབ་སྟངས་ཁྱབ་ཆེ་རུ་བཏང་བ་དེའི་འོག་ད་ཆ་རྒྱ་ནག་གཞུང་གིས་གནས་ཚུལ་མང་དག་ཞིག་གསང་བ་ཡིན་ལུགས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད་ཅེས་དང། དེ་བཞིན་དུ་ཁྲིམས་རྩོད་པས་མུ་མཐུད་ནས་གསུངས་ན། ཡོངས་བསྒྲགས་བྱས་ཟིན་པའི་སྲིད་གཞུང་གི་བརྡ་འཕྲིན་ཁག་ད་དུང་ཡིན་ན་ཡང་གསང་བའི་ཁོངས་སུ་བརྩི་གི་ཡོད་པར་སོང། གལ་ཏེ་ཁྱོད་ཀྱིས་གནས་ཚུལ་འདི་རིགས་ཕྱི་རྒྱལ་གྱི་སྒྲིག་འཛུགས་ཁག་ལ་སྤྲད་པ་ཡིན་ན། ཁྱོད་ཀྱིས་གསང་ཉུལ་བྱེད་ཀྱི་ཡོད་པར་མཐོང་གི་ཡོད་པས་གནས་ཚུལ་དེ་ནི་དགོད་བྲོ་པོ་ཞིག་རེད་ཅེས་གསུངས་འདུག་རྒྱ་ནག་གཞུང་གིས་དུས་རྒྱུན་དུ་གསར་འགོད་པ་དང་ཐོབ་ཐང་ཁྲིམས་རྩོད་པ་དོན་གཉེར་བ་དག་གིས་དྲ་ལམ་དུ་སྤེལ་བའི་གནས་ཚུལ་ཁག་ལ་བསྙད་ནས། རྒྱལ་ཁབ་ཀྱི་གསང་བ་ཕྱི་གྱར་བྱས་པའི་ཉེས་འཛུགས་ཀྱི་འོག་ཁྲིམས་ལ་སྦྱར་རྒྱུ་ཡོད་ན་ཡང་ཉེ་བའི་ཆར་བསྐྱར་བཅོས་བྱས་པའི་ཁྲིམས་གཞི་དེའི་འོག་གང་ཞིག་རྒྱལ་ཁབ་ཀྱི་གསང་བ་དང་ཁེ་ཕན་ལ་འགལ་འཛོལ་བྱས་ཡོད་མེད་འགྲེལ་བཤད་གསལ་པོ་མེད་པ་འདི་རྒྱ་སྐད་སྡེ་ཚན་གྱིས་སྤེལ་བའི་གནས་ཚུལ་ནང་གསལ་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་ཨི་སི་ཏྲོ་ནེ་ཡ་ཡུལ་ལ། ཡུལ་དེའི་ནང་ཐེ་ཝན་གྱི་གཞུང་འབྲེལ་ལས་ཁུངས་གང་འདྲ་ཞིག་ཡིན་ཀྱང་སྒོ་ཕྱེ་རུ་མ་འཇུག་རོགས་གནང་ཞེས་འབོད་སྐུལ་བྱས་བཞག་དེ་ཡང་པེ་ཅིང་ནས་རོའི་ཊར་གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་ཨི་སི་ཀྲོ་ནེ་ཡ་ཡུལ་ལ་ཡུལ་དེའི་ནང་ཐེ་ཝན་གྱི་གཞུང་ཚབ་ལས་ཁུངས་སྒོ་ཕྱེ་རུ་མ་འཇུག་རོགས་གནང་ཞེས་ནན་སྐུལ་བྱས་ཡོད་པ་དང་ཕྱོགས་མཚུངས་ཨི་སི་ཀྲོ་ནེ་ཡའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོ་ཀའོ་ཞའོ་མེ་དང་ཨི་སི་ཀྲོ་ནེ་ཡའི་གྲོས་ཚོགས་ཀྱི་རྒྱ་ནག་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཡིན་པ་ཐོ་མཱ་སི་ཀེ་ཝིན་མཱ་ཀི་རྣམ་གཉིས་ཁ་སང་རེས་གཟའ་མིག་དམར་ཉིན་ལྷན་ཚོགས་གནང་པའི་སྐབས། རྒྱ་ནག་གཞུང་ཚབ་པ་ཀའོ་ཡིས་གལ་སྲིད་ཨི་སི་ཀྲོ་ནེ་ཡའི་ནང་ཐེ་ཝན་གྱི་ལས་ཁུངས་དེ་འདྲ་སྒོ་ཕྱེ་བ་ཡིན་ན། ངོ་རྒོལ་གྱི་ཚུལ་དུ་ཁོང་རྒྱ་ནག་ཏུ་ཕྱིར་ལོག་བྱེད་ཀྱི་ཡིན་ཞེས་བཤད་བཞག། རྒྱ་ནག་གིས་ཨིས་ཏྲོ་ནི་ཡཱ་ཡུལ་ལ་རྒྱ་ནག་གཅིག་ཞེས་པའི་སྲིད་བྱུས་ལ་ཁས་ལེན་བྱས་པ་དེར་འགྱུར་བ་མེད་པར་སོར་གནས་བྱ་དགོས་པ་དང། ཐེ་ཝན་གྱི་ལས་ཁུངས་དེ་འདྲ་ཡུལ་དེའི་ནང་ལ་གསར་འཛུགས་བྱ་རུ་མ་བཅུག་པར་རྒྱ་ནག་དང་ཨིས་ཏྲོ་ནི་ཡཱ་ཡུལ་གཉིས་ཀྱི་འབྲེལ་བར་སྲུང་སྐྱོབ་བྱ་དགོས་པའི་ནན་སྐུལ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་རྒྱུན་ལྡན་གསར་འགོད་ལྷན་ཚོགས་ཐོག་བཤད་བཞག། བདུན་ཕྲག་སྔོན་མ་ཐེ་ཝན་ཕྱི་སྲིད་ལས་ཁུངས་ནས་ཨི་སི་ཏྲོ་ནེ་ཡ་ནང་ཐེ་ཝན་གྱི་སྐུ་ཚབ་ལས་ཁུངས་ཤིག་སྒོ་ཕྱེ་རྒྱུར་ཡུལ་གྲུ་གཉིས་ཀྱི་དབར་ལ་གྲོས་མོལ་གནང་བཞིན་ཡིན་པའི་སྐོར་གསུངས་ཡོད་པ་རེད། འོན་ཀྱང་ད་བར་ཡུལ་གྲུ་གཉིས་དབར་འདིའི་ཐད་ལ་མཐའ་མའི་ཐག་གཅོད་གང་ཡང་བྱུང་མེད་པ་རེད་བཞག། བདུན་ཕྲག་འདིའི་ནང་ཐེ་ཝན་གྱི་ཕྱི་འབྲེལ་བློན་ཆེན་ཇོ་སུ་ཝུའུ་མཆོག་ཨི་སི་ཏྲོ་ནེ་ཡ་དང། དེའི་ཁྱིམ་མཚེས་ལི་ཐུ་ནི་ཡ་དང་ལ་ཏི་ཝི་ཡའི་ནང་གཟིགས་སྐོར་དུ་ཕེབས་རྒྱུ་ཡིན་འདུག་དེའང་ལི་ཐུ་ནི་ཡ་དང་ལ་ཏི་ཝི་ཡའི་ནང་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་ཡོད་བཞིན་པ་རེད།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་པའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ་དྲ་ལམ་ཐད་གཏོང་བརྒྱུད་ནས་འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་བསྩལ་འདུག་པའི་ཚན་པ་བཅུ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ནང་པའི་འཆད་ཚུལ་དང་འབྲེལ་ཏེ། སངས་རྒྱས་བྱང་སེམས་སོགས་ཀྱི་སྐུ་གསུང་ཐུགས་གསུམ་གྱི་ཡོན་ཏན་བརྗོད་པའི་སྐབས་སུ། སྐུ་གསུང་ཐུགས་ཀྱི་གསང་བ་གསུམ་ཞེས་བརྗོད་ཀྱི་ཡོད་པ་དང། ཁྱད་གཞི་གང་ཡང་མ་སྦྱར་བར། གསང་བ་གསུམ་ཞེས་བརྗོད་ན་ཡང་ཞིང་དམ་པར་གྱུར་པའི་སྐྱེས་མཆོག་སུ་ཞིག་གི། སྐུ་གསུང་ཐུགས་གསུམ་གྱི་ཡོན་ཏན་ལ་གོ་འགྲོ་བ་སོགས། བོད་ཀྱི་རིག་གཞུང་ལ་རྒྱུས་མངའ་གང་འཚམ་ཡོད་མཁན་ཞིག་ལ་གོ་བརྡ་སྤྲོད་མི་དགོས་པ་ལྟ་བུ་ཡིན་ཕྱིར། བོད་ཀྱི་བླ་སྤྲུལ་མཁན་པོ་སོགས་རང་རང་གི་ས་གནས་ཁག་ཏུ་བཤད་སྨྲ་འཁོར་གནང་མཁན་ཕལ་ཆེར་གྱིས། ལུས་ངག་ཡིད་གསུམ་ཟེར་རྒྱུའི་ཚབ་ལ་སྐུ་གསུང་ཐུགས་གསུམ་གྱི་མཛད་པའམ་གསང་བ་གསུམ་གྱི་མཛད་པ་ཞེས་བརྗོད་སྲོལ་ཁྱབ་བརྡལ་དུ་ཕྱིན་ཡོད་པ་དེ་ལྟ་ན་ཡང། སྐུ་གསུང་ཐུགས་ཀྱི་གསང་བ་གསུམ་དང། གསང་གསུམ་རོ་གཅིག་ཏུ་འགྱུར་ཚུལ་སོགས། མདོ་སྔགས་གཉིས་ཀྱི་བརྡ་ཆད་དང་འགྲོ་ལུགས་ལ། རྒྱུས་མངའ་ངེས་ཅན་མེད་ན། གོ་བརྡ་འཕྲོད་མི་ཐུབ་པས། འགྲེལ་ཚུལ་ཐུན་མོང་གི་ཡུལ་ལས་འདས་པ་ཞིག་ཡིན། དེ་ཡང་མགོན་པོ་མཆོག་གིས། ང་ཚོ་སྐྱེ་བོ་ཐ་མལ་པའི། ལུས་ངག་ཡིད་གསུམ་རོ་གཅིག་ཏུ་གྱུར་བའམ། ངོ་བོ་དབྱེར་མེད་དུ་འགྱུར་ཐབས་མེད་ན་ཡང། གསང་སྔགས་བླ་མེད་ཀྱི་སྐབས་སུ་སྐུ་གསུང་ཐུགས་ཀྱི་གསང་བ་གསུམ་དབྱེར་མི་ཕྱེད་པའམ་གསང་གསུམ་རོ་གཅིག་ཏུ་འགྱུར་བ་ཡིན་ཏེ། གསང་སྔགས་བླ་མེད་ཀྱི་རྒྱུད་དུ། ཤེས་པ་ཕྲ་རགས་ཀྱི་རྣམ་གཞག་བྱས་ཏེ། ཤེས་པ་ཤིན་ཏུ་ཕྲ་མོ་སྟེ། གཉུག་མ་ལྷན་གཅིག་སྐྱེས་པའི་འོད་གསལ་གྱི་སྐབས་སུ། ཤིན་ཏུ་ཕྲ་བའི་རླུང་དེ་ཉིད་ལུས་དང། ཤིན་ཏུ་ཕྲ་བའི་སེམས་དེ་ཉིད་ཡིད། དེའི་རང་གདངས་ཀྱི་ཨ་དེ་ངག་ཏུ་བྱས་ནས། ལུས་ངག་ཡིད་གསུམ་དབྱེར་མི་ཕྱེད་པའི་རོ་གཅིག་ཏུ་གྱུར་པའི་གནད་གསང་ཕྲ་མོ་དེ། སྔགས་བླ་མེད་ཀྱི་ཁྱད་ཆོས་ཆགས་ཀྱི་ཡོད་པ་ལ། རང་ཅག་བོད་ལ་གངས་ཅན་གྱི་ལྗོངས་སུ་གསང་སྔགས་ཀྱི་ཆོས་ལུགས་འདི་ཉིད་དར་སོ་ཧ་ཅང་ཆེན་པོ་བྱུང་བའི་དབང་གིས། རྒྱུད་དང་མན་ངག་དམ་ཚིག་གི་བསྲུང་བྱ་ལ་སོགས་པར་དོ་སྣང་ཆེས་ཆེར་མ་བྱས་བའི་དབང་གིས། གོ་ལོག་དང་སྤྱོད་ལོག་གི་དོན་དག་མང་པོ་ཞིག་འབྱུང་གི་ཡོད་པ་དེ་ནི། རང་ཉིད་གསང་སྔགས་ཀྱི་དམ་ཚིག་གཉན་ཆ་ཅན་དང་འགལ་བས་སྔགས་ཀྱི་ཟབ་ཆོས་ལ་ཞུགས་ནས་དགེ་སྡིག་གང་ཞིག་གསོག་གི་ཡོད་མེད་ཆ་མ་འཚལ་བ་ལྟ་བུར་གྱུར་དང་འགྱུར་བཞིན་ཡོད་པ་དང། རང་གི་བྱས་ཉེས་དང་སྤྱོད་ཉེས་ཀྱི་དབང་གིས་མི་གཞན་པ་དང་ཁོར་ཡུག་གཞན་པ་ལ་ཡང་བག་ཆགས་ངན་ལྷད་ཅན་བཞག་དང་འཇོག་གི་ཡོད་སྟབས། གསང་སྔགས་ཀྱི་ཆོས་སྐོར་ཕལ་ཆེར་བསྟན་པ་སྤྱི་བཙན་དང། གང་ཟག་སྒོས་བཙན་གྱི་རིམ་པ་གཉིས་ལས། གང་ཟག་སྒོས་བཙན་ཤུགས་ཆེན་ཡིན་པའི་སྟབས་ཀྱིས། སྤྱི་དང་བྱེ་བྲག་གི་གནས་བབ་དེ་དག་ལ་གཞིགས་ཏེ། གོ་བ་ལེན་དགོས་པའི་ལམ་སྟོན་གཙོ་བོར་མཛད་ཡོད་པ་དེ་ཡིན།

ལུས་ངག་ཡིད་གསུམ་རོ་གཅིག་པ་རེད་འདུག་བྱས་ཙང་ཀ། ཁྱོད་ནི་ཚུལ་ཆེན་སྣོད་ཡིན་གྱིས་སྐུ་གསུང་ཐུགས་ཀྱི་རྡོ་རྗེ་ཅན་དུས་གསུམ་འབྱུང་བའི་སངས་རྒྱས་རྣམས་རྡོ་རྗེ་སྔགས་ཀྱི་མཐུ་ཡིས་ནི་ཡེ་ཤེས་མཉམ་མེད་ཡང་དག་བརྙེས། གསང་སྔགས་སྦྱོར་བ་མཉམ་མེད་པ་གང་གིས་ཤཱཀྱ་སེང་གེ་སོགས་མཆོག་རྣམས་ཀྱིས་ནི་བདུད་ཀྱི་སྡེ་མི་བཟད་ཆེན་པོ་སྟོབས་ཆེན་བཅོམ། འཇིག་རྟེན་རྗེས་འཇུག་རྟོགས་ནས་ནི་འཁོར་ལོ་བསྐོར་ནས་མྱ་ངན་འདས། དེ་བས་ཀུན་མཁྱེན་ཐོབ་བྱའི་ཕྱིར་བུ་ཡིས་བློ་གྲོས་འདི་གྱིས་ཤིག། ད་ང་རང་ཚོའི་གསང་སྔགས་ཀྱི་ཆོས་རེད་ཡ། མི་ད། བོད་ལ་ནི་གསང་སྔགས་ཆོས་དར་སོ་ཆེན་པོ་བྱས། ཨཱ་ནི་གསང་སྔགས་ཆོས་དེ་ཨཱ་ནི། བསྟན་པ་སྤྱི་བཙན་གྱི་གཞུང་དེ་དེ་སྦྱངས་གཞུང་དེ་དེ་ཤེས་པ་བྱས། དེ་ཀྱི་དེ་ཀྱི་ཁོག་ཕུབ་པའི་ཐོག་ནས་ཨཱ་ནི་གསང་སྔགས་ཀྱི་ཁྱད་ཆོས་དེ་དེ་ཨོ་བ་བདེན་པའི་ཨཱ་ནི་ཅིག་ལྷའི་རྣལ་འབྱོར་དེ་བསམ་བློ་བཏང་ཡོང་དུས་ཞེ་དྲག་ཡག་པོ་རེད་ཤག་ས་དེ་འདྲ་ཡིན་དུས་ཨོ་ད་དེ། དེ་དེ་བས་ད་ལམ་གྱི་ང་རང་ཚོས་རྙེད་འདི་ཀའི་བསྟོད་པ་འདི།

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབང་གི་སྟ་གོན་དང་འབྲེལ་ཏེ་བྱང་ཆུབ་སེམས་དཔའི་སྡོམ་པ་གཟུང་བར་བྱ་བ་ལ་དབང་གི་རྡོ་རྗེ་སློབ་དཔོན་གྱིས་བདག་འཇུག་བླངས་ཏེ་བྱ་དགོས་པ་ལྟར་མགོན་པོ་མཆོག་ཉིད་ཀྱིས་ཞོགས་པའི་ཆུ་ཚོད་གསུམ་པ་ཙམ་ལ་ཡར་བཞེངས་ནས་བླ་མ་མཆོད་པ་གསུང་ཞིང་དམིགས་རྣམ་སྐྱོང་གི་ཡོད་པ་དང་བདག་འཇུག་བླངས་རྒྱུ་སོགས་ཉིན་རེ་བཞིན་ཆག་མེད་གནང་གི་ཡོད་པས་མ་འཐུས་པ་མེད་པའི་སྟེང་ལ། དེ་རིང་ནི་འཕགས་མཆོག་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་གི་དབང་གི་སྟ་གོན་ཡིན་པས། བདག་འཇུག་གྲུབ་པའི་རྗེས་སུ་མ་ཎི་གྲངས་བསགས་ཀྱང་མཛད་ཡོད་པར་གསུངས་ཡོད། བར་སྐབས་འདིར་བཀའ་དབང་དང་དམིགས་བསལ་གྱི་འབྲེལ་བ་མེད་པའི་དོན་དག་གལ་ཆེན་གཞན་ཞིག་བྱུང་བ་ནི། མགོན་པོ་མཆོག་གིས་ཁྱིམ་པ་ཚོའི་ནང་དུ་དགེ་བསྙེན་གྱི་སྡོམ་པ་བླང་འདོད་ཡོད་རིགས་ལ། དགེ་ཚུལ་སློང་ནང་བཞིན་དམིགས་བསལ་བཀར་ནས་སྡོམ་པ་འབོག་མི་དགོས་པར། གསུང་ཆོས་ཆེ་ཁག་ལ་མི་ཚོགས་མང་པོ་འཛོམས་པའི་སྐབས་སུ་དགེ་བསྙེན་གྱི་སྡོམ་པ་གནང་སྲོལ་ཡོད་པ་དང། ཁོང་ཉིད་ཀྱིས་སྡོམ་པ་འབོག་ཆོག་གསུང་བ་དང་བསྟུན་ཏེ། སྡོམ་པ་བླང་འདོད་མཁན་དག་གིས་གསུང་གི་རྗེས་སུ་འབྲངས་ཏེ་སྡོམ་སེམས་བཟུང་དགོས་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས། སྤྱིར་བཏང་གི་འགྲོ་སྲོལ་ལྟར་བྱས་ན། ཆེས་ཐོག་མར་དགེ་ཚུལ་སློང་སོགས། རབ་བྱུང་གི་སྡོམ་པ་འབོག་མི་དགོས་པ་བྱས་ནས། དགེ་བསྙེན་གྱི་སྡོམ་པའམ། ཁྱིམ་པའི་སྡོམ་པ་བླངས་ཤིང། དགེ་བསྙེན་གྱི་སྡོམ་པ་བླངས་བ་དེ་ཉིད་བསྲུང་ཐུབ་ན། དེ་ལས་ལྷག་པའི་དགེ་ཚུལ་གྱི་སྡོམ་པ་ལེན་པ་དང། དེ་ནས་རིམ་གྱིས་དགེ་སློང་གི་སྡོམ་པ་ལེན་པ་བཅས་ནི་བསྟན་པ་ལ་རབ་ཏུ་འབྱུང་བའི་བགྲོད་རིམ་ཚད་དང་ལྡན་པ་དེ་ཡིན་མོད་ཀྱང། དེང་སང་ཁྱིམ་པའི་སྡོམ་པ་ལས་འདས་ཏེ། ཚད་གཞི་ཆེས་མཐོ་ཤོས་སུ་གྱུར་བ། དགེ་སློང་གི་སྡོམ་པ་བླངས་བའི་རྗེས་སུ། གྲྭ་ལོག་བྱེད་མཁན་མང་པོ་ཞིག་འབྱུང་གི་ཡོད་པ་དེ། རྒྱུ་འབྲས་གོ་འཛོལ་ལྟ་བུར་གཟིགས་ནས་བཞད་ཚིག་དང་སྦྲགས་ཏེ་གོ་རྒྱུ་བཏང་ཡོད་པ་དང། དེ་ནས་སྡོམ་པ་བླང་བར་འདོད་མཁན་གྱི་ཁྱིམ་པ་ཕོ་མོ་སུ་ཞིག་ཡིན་རུང་དམིགས་པ་འཛིན་སྟངས་དེ་ནི། སྡོམ་པ་བླངས་བའི་བླ་མ་ཁྱེད་རང་ཡིན་སྙམ་པའི་ཆོས་སེམས་ཀྱི་སྒོ་ནས་སྡོམ་སེམས་འཛིན་དགོས་པ་སྟེ། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་དང་ཉན་རང་གི་དགྲ་བཅོམ་པ་སོགས་གང་ཞིག་ཡིན་ཀྱང། ཐོག་མར་དགེ་བསྙེན་གྱི་སྡོམ་པ་བླང་ཞིང། དེ་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཤ་སྟག་ཡིན་ཕྱིར། དེ་རིང་འདིར་སྤྱན་རས་གཟིགས་ཀྱི་སྟ་གོན་ལ། དགེ་བསྙེན་གྱི་སྡོམ་པ་བླངས་ཤིང། དེ་ཡང། སྔོན་གྱི་འཕགས་པ་དང་དགྲ་བཅོམ་པ་དག་གིས། དུས་འདི་ནས་བཟུང་སྟེ་ཇི་སྲིད་འཚོ་བའི་བར་དུ། སྲོག་གཅོད་པ་དང། མ་བྱིན་པ་ལེན་པའམ་རྐུ་བྱེད་པ། འདོད་པས་ལོག་པར་གཡེམ་པ། རྫུན་དུ་སྨྲ་བ། འབྲུའི་ཆང་དང་བཅོས་པའི་ཆང་སོགས་རྩད་ནས་སྤང་བ་ཇི་བཞིན་དུ། བདག་གིས་ཀྱང། ཇི་སྲིད་སྲོག་དབུགས་མ་འགག་གི་བར་དུ། དེ་དག་སྤང་བར་བྱའོ་སྙམ་པའི། སྡོམ་སེམས་ཀྱི་དམ་བཅའ་བརྟན་པོ་བཟུང་རྒྱུ་དེ་ནི། སྡོམ་པ་བླངས་སྟངས་ཚད་དང་ལྡན་པ་དེ་ཉིད་ཆགས་ཀྱི་ཡོད།

གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཤེས་ཡོན་སློབ་གསོའི་ལེ་ཚན་ནང། ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་གིས། བོད་པ་ཙམ་མ་ཡིན་པར་ཕྱི་རྒྱལ་གྱི་གཙུག་ལག་སློབ་གྲྭ་ཆེན་མོ་ཁག་ཅིག་དང་ལྷན་དུ། དུས་ཐུང་ཞིབ་འཇུག་གི་ལས་འཆར་ཁག་ཅིག་གི་ཐོག་མཉམ་འབྲེལ་གནང་བཞིན་ཡོད་པའི་ཁར། དབྱར་ཁའི་དུས་སུ་ཕྱི་རྒྱལ་དུ་ཡོད་པའི་བོད་པའི་སློབ་ཕྲུག་ཚོའི་ཆེད་དུ་བོད་པའི་སྐད་དང་རིག་གཞུང་ངོ་སྤྲོད་ཀྱི་ལས་འཆར་ཞིག་གོ་སྒྲིག་གནང་བཞིན་ཡོད་པ་དེ་དག་རྒྱ་ཆེ་རུ་གཏང་རྩིས་གནང་གི་ཡོད་པའི་སྐོར། རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་བོད་པ་ཙམ་མ་ཡིན་པར་འཛམ་གླིང་གི་རྒྱལ་ཁབ་གཞན་མང་པོ་ནས་ཤེས་ཡོན་པ་ཚོ་དང་ཚན་རིག་པ། ད་ག་ནང་བཞིན་རྣམ་དཔྱོད་ལྡན་པའི་མི་སྣ་མང་པོ། ནང་ཆོས་ཐོག་ལ་ཐུགས་སྣང་གནང་མཁན་ཚོའི་ཆེད་དུ་ཤེས་ཡོན་གྱི་ལས་གཞི་ཁག་མང་པོ་ཞིག་སྤེལ་གནང་གི་ཡོད་པ་རེད། དམིགས་བསལ་ཨ་མི་རི་ཀའི་ནང་ཡོད་པའི་གཙུག་ལག་སློབ་ཁང་ཁག་ཅིག་དང་ལྷན་དུ་མཉམ་འབྲེལ་གྱི་ཤེས་ཡོན་ལས་འཆར་སྤེལ་གནང་གི་ཡོད་པའི་ནང་ནས་གཙོ་བོ་ཨ་མི་རི་ཀའི Atlanta ཁུལ་གྱི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དང་ལྷན་དུ་ཉིས་སྟོང་ལོར་མཉམ་འབྲེལ་གྱི་གན་རྒྱ་ཞིག་བཞག་གནང་སྟེ་ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་དྲུག་གི་བར་ས་རཱ་བོད་ཀྱི་མཐོ་སློབ་ནས་ལོ་ལྟར་ཨེ་མོ་རི་གཙུག་ལག་སློབ་གྲྭའི་སློབ་ཕྲུག་དཔྱིད་ཀའི་སློབ་དུས་གཅིག་གི་རིང་བོད་པའི་སྐད་དང་ལོ་རྒྱུས། ཆབ་སྲིད་དཔལ་ཡོན་གྱི་ཐོག་སློབ་སྦྱོང་གནང་བར་ཕེབས་ཀྱི་འདུག་ཉིས་སྟོང་དགུ་ནས་བཟུང་ཨེ་མོ་རི་ནས་དབྱར་ཁའི་དུས་སྐབས་ལུས་སེམས་ཚན་རིག Tibetan Mind Body Science སྦྱང་བར་སློབ་ཕྲུག་མང་པོ་ཕེབས་ཀྱི་ཡོད་པའི་སྐོར་སློབ་སྤྱི་པ་སངས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། དེ་མིན་ཨ་མི་རི་ཀའི་ཨོ་ཧ་ཡོ་ནང་ཡོད་པའི Miami University མཉམ་བོད་པའི་སྐད་དང་རིག་གཞུང་ནང་ཆོས་བཅས་ཀྱི་ཐོག་གོ་རྟོགས་སྤེལ་ཡས་ཀྱི་མཉམ་འབྲེལ་ལས་འཆར་ཞིག་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གཅིག་བར་སྤེལ་གནང་བཞག་ཉིས་སྟོང་བཅུ་གཉིས་ནས་བཟུང Richmond Indiana ནང་ཡོད་པའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་ཚོ་བོད་སྐད་དང་རིག་གཞུང་ཆབ་སྲིད་ཀྱི་ཐོག་ཉམས་ཞིབ་གནང་བར་སློབ་དུས་གཅིག་རིང་ཕེབས་ཀྱི་འདུག་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང Minnesota ནང་གི Gustavus Adolphus College མཉམ་བདུན་ཕྲག་གསུམ་རིང་མཉམ་འབྲེལ་གྱི་ལས་གཞི་ཞིག་དབུ་བརྩམས་གནང་བཞག། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་ཕྱི་རྒྱལ་གྱི་སློབ་གྲྭ་ཁག་དང་མཉམ་འབྲེལ་གནང་པའི་ལས་འཆར་མང་པོ་ཞིག་སྤེལ་གནང་པའི་ཁར་བོད་པའི་སློབ་ཕྲུག་ཚོར་དམིགས་བསལ་བོད་ཡིག་གི་ཐོག་སློབ་སྦྱོང་སྤྲོད་གནང་སྟངས་ཀྱི་སྐོར། སློབ་སྤྱི་པ་སངས་ཚེ་རིང་ལགས་སུ་བཅར་འདྲི་ཞུས་པ་ཡིན། ཉེ་ལམ། ཨ་ནི་ས་རཱ་བོད་ཀྱི་མཐོ་སློབ་ཁང་དེ་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་མཛད་སྒོའི་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས། ཨ་ནི། སློབ་གཉེར་ཁང་དེ་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་བོད་པའི་གྲོས་ཚོགས་ཀྱི་དོན་དག་ལ་ཡང་སྔོན་མ་ཡིན་ན་གྲོས་ཚོགས་ཀྱི་ལས་རིམ་ཕབ་ལེན་གནང་ཡས་དེ་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་གི་ཡོད་པ་དང་ཨ་ནི་བར་སྐབས་གཅིག་ནས་ས་རཱ་མཐོ་རིམ་སློབ་གཉེར་ཁང་གིས་མཐུན་འགྱུར་གནང་གི་ཡོད་པའི་སྐོར་གསུངས་བྱས་བོད་པའི་རིག་གཞུང་དང་བོད་ཀྱི་ཆོས་དེ་ཚོ་སྤྱི་ཚོགས་ནང་ལ་མུ་མཐུད་མི་ཉམས་རྒྱུན་འཛིན་ཐུབ་རྒྱུའི་གནས་སྟངས་ཅིག་གི་ས་རཱ་མཐོ་སློབ་ནས་ཡོང་གི་འདུག་ཅེས་ཅེས་གསུངས་པ་ནང་བཞིན་ས་རཱ་མཐོ་སློབ་ཀྱི་བོད་པའི་སྐད་དང་རིག་གཞུང་གི་ཐོག་ལ་ཞབས་འདེགས་ཞུ་སྟངས་དེ་ག་འདྲ་རེད་ཅེ་ན།
ད་སྐད་དང་རིག་གཞུང་གི་ཐོག་ལ་ཞབས་འདེགས། ཅིག་གི་གཙོ་བོ་སྒྲོག་འདིས་ང་ཚོ་བོད་པའི་གི་སློབ་གྲྭ་ཁག་ལ་བོད་དགེ་དང་ནང་བཞིན་གྱི་གཞུང་ཞབས་པ་ཚོ་ལ་འོས་སྦྱོང་དུས་ཡུན་འདྲ་མིན་ཐུང་བ་དང་རིང་བ་དང་འདྲ་མིན་ཐོག་ནས་ནི་བོད་པའི་སྐད་ཡིག་དང་འཛིན་སྐྱོང་དང་དེ་འབྲེལ་གྱི་ཅིག་སློབ་ཚན་ནང་ལ་ཆ་ཤས་ལེན་བྱེད་སྲི་ཞུ་བ་དེ་ནས་ཡིག་སྒྱུར་དང་སྐད་སྒྱུར།

མི་སྐྱ་ཕོ་མོ་ཡོད་རེད་ད་ནང་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་གི་ཕྱི་རྒྱལ་ལུང་པ་མི་འདྲ་བ་ཕལ་ཆེར་ལུང་པ་ཉི་ཤུ་སོ་ར་གི་སློབ་ཕྲུག་འདུག་ཟེར་ཡོད་རེད་ད་གང་ལྟར་ཅིག་གི་རྡ་རམ་ས་ལ་ས་ཆ་ཆུང་ཆུང་འདི་ལ་ནི་རྒྱལ་སྤྱིའི་གི་མཐོ་སློབ་སོ་ར་ཅིག་གི་ངོ་བོ་ཅོག་ཅིག་ཆགས་བསྡད་ཡོད་རེད་ས་ར་མཐོ་སློབ་འདི། ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ལ་ཡང་ད་ལྟ་སློབ་སྦྱོང་གནང་མཁན་གི་སློབ་ཕྲུག་ག་ཚོད་ཡོད་ན་ཨ་ནི་ཕྱིའི་རྒྱལ་ཁབ་ཀྱི་སློབ་ཕྲུག་དང་ཨ་ནི་བྱེད་ལས་གནང་ཡག་གི་ལས་འཆར་དེ་འདྲ་ག་འདྲ་ཡོད་རེད། ད་ལྟའི་གི་ཆ་ལ་ང་ཚོ་སློབ་ཕྲུག་གྲངས་འབོར་སོ་ར་དེ་སུམ་བརྒྱ་ཉི་ཤུ་རྩ་ལྔ་ཡས་མས་ཅིག་ཏུ་ཆགས་བསྡད་གི་ཡོད་རེད། ཨ་ད་དེའི་ནང་ནས་སྔོན་དུ་ཞུས་པ་ནང་བཞིན་ང་རང་ཚོ་མཐོ་རིམ་རིག་གནས་རབ་འབྱམས་པ་འཛིན་གྲྭ་དེ་ལོ་བཞི་དུ་དུས་ཡུན་ཆགས་གི་ཡོད་རེད་དེའི་ནང་ལོགས་ལ་སློབ་ཕྲུག་ཕལ་ཆེར་བརྒྱ་དང་བཞི་བཅུ་སོ་ར་ཅིག་ཡོད་རེད། ཨ་ནི། གཙུག་ལག་རབ་འབྱམས་པ་འཛིན་གྲྭ་གསུམ་གྱི་ནང་ལ་སློབ་ཕྲུག་བཅོ་ལྔ་ཙམ་དུ་བྱས། ཨ་ནི་དགེ་རྒན་འོས་སྦྱོང་བྱས་ད་ཨ་ནི་ཅིག་ཟུར་སྦྱོང། འདི་ཚོ་ད་ང་ཚོ་གཙོ་བོ་འགྲོགས་ཏེ་དེ་ཆགས་ཀྱི་ཡོད་རེད། བོད་པའི་གི་སློབ་མ་ཆགས་འགྲོ་གི་རེད། བསྡོམས་པའི་གི་ཕལ་ཆེར་སློབ་ཕྲུག་ཉིས་བརྒྱ་ཙམ་དུ་སོ་ར་ཅིག་ད་གང་ལྟར་ང་རང་ཚོ་བོད་པའི་གི་སློབ་ཕྲུག་རང་ད་ལྟའི་ཆ་ལ་དེ་འདྲའི་གནས་སྟངས་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེ་མིན་གྱི་ཨ་ནི་བརྒྱ་ལྷག་ཙམ་ཅིག་ད་ཕྱི་རྒྱལ་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་ཆགས་ཀྱི་ཡོད་རེད། དམིགས་བསལ་གྱིས་ད་ད་ལོ་ནས་བྱས་རྗེས་ང་ཚོ་ཕྱི་རྒྱལ་གྱི་སློབ་མའི་གི་གྲངས་འབོར་འདི་ཤུགས་ཆེ་རུ་ཤོར་འགྲོ་བ་རེད་གང་ཡིན་ཟེར་ན། སྔོན་མ་འདྲ་བོ་ཡིན་ན་ང་ཚོ་ལ་ད་ཁོང་ཚོ་ཕྱི་རྒྱལ་སློབ་མ་ཚོ་བཞུགས་སའི་གི་ཐོག་ནས་དོ་སེ་མཐུན་རྐྱེན་གི་འདང་གི་ཡོད་མ་རེད་ད་ད་ལྟའི་ཆ་ལ་ཡིན་ན་ད་ང་ཚོ་ཕྱི་རྒྱལ་སློབ་མ་ཚོ་ལ་ནི་སོ་སོ་བཞུགས་ས་ཟུར་དུ་བཟོ་ཐུབ་པ་རེད། མཐུན་རྐྱེན་དེ་ཚོ་སྦྱར་བྱས་ནི། གྲངས་འབོར་འདི་ཡང་ད་ལྟའི་ཆ་ལ་ཕྱི་རྒྱལ་སློབ་མ་གཅིག་པོ་བསྡོམས་པ་ཡིན་ན་ཕལ་ཆེར་ལྔ་བཅུ་ལྷག་ཏུ་ཆགས་ཀྱི་ཡོད་རེད། འདི་ཡང་ནི། སྔོན་ལ་ཞུས་པ་བཞིན་སོ་ར་ལུང་པ་ཉི་ཤུའི་གི་སློབ་ཕྲུག་བྱས་ད་མང་ཤོས་སོ་ར་འདི་དེ་འདྲ། ཝེད་ནམ་བྱས་ཀོ་རི་ཡ་བྱས། ཐའི་ཝན་མ་ལེ་ཤི་ཡ་སིང་ག་པུར་ཆགས་ཀྱི་ཡོད་རེད། དེ་ནས་དེ་འདྲ་ར་ཤི་ཡ། སོག་པོ། ཨ་ནི་ང་ཚོ་དེ་འདྲ་ཡུ་རོབ་དང་ལྷོ་ཨ་མི་རི་ཀ་ནས་སློབ་ཕྲུག་ཡང་གང་ལ་གང་འཚམ་ཞིག་ཡང་དུ་སློབ་སྦྱོང་གནང་བསྡད་ཀྱི་ཡོད་རེད། ད་གང་ལྟར་བསྡོམས་པའི་གི་སློབ་ཕྲུག་གྲངས་འབོར་འདི་སུམ་བརྒྱ་ཉི་ཤུ་རྩ་ལྔ་བྱས་དགེ་རྒན་ལས་བྱེད་ཀྱི་གྲངས་འབོར་འདི་ཕལ་ཆེར་བཞི་བཅུ་ཞེ་གྲངས་སོ་ར་ཅིག་བྱས་རྗེས་ང་ཚོ་འདི་ལ་ད་གང་ལྟར་མི་བསྡོམས་པའི་གི་སུམ་བརྒྱ་ལྔ་བཅུ་དྲུག་ཅུ་ཅིག་དུ་ཡོད་རེད་ལ།
ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གིས་ཤེས་ཡོན་འདྲ་མིན་གྱི་ཐོག་ལ་ཡང་སློབ་ཚན་སློབ་ཁྲིད་གནང་པ་དང་དུས་མཚུངས་ཕྱི་རྒྱལ་ཡུལ་ཁག་གི་མཉམ་དུ་ལས་རིམ་བརྗེ་ལེན་གྱི་ལས་འཆར་དེ་འདྲས་ཡོད་པ་དེ་ཚོ་ཞིབ་ཕྲ་སློབ་སྤྱི་པ་སངས་ཚེ་རིང་ལགས་ངོ་སྤྲོད་གནང་སོང། དེ་ལས་འཕྲོས་པའི་ད་ད་ལྟའི་སྐབས་འདི་ལ་ཡང་བོད་པའི་སྐད་ཡིག་ལ་ཉམས་ཆག་འགྲོ་བཞིན་པའི་དུས་ཚོད་དེ་ས་རཱ་མཐོ་སློབ་ཁང་གི་ངོས་ནས་ཨ་ནི་ཡང་ལས་འཆར་གཞན་པ་དེ་འདྲས་འཆར་འགོད་ག་རེ་ག་རེ་གནང་གི་ཡོད་ན། མཐའ་མ་དེ་ལ་ད་ང་ཚོ་འདི་གཅིག་ཞུ་འདོད་བྱུང་ཞེ་ད་ད་ལྟའི་གི་དུས་ཚོད་དེ་ལ་ང་རང་ཚོ་བོད་པའི་བཙན་བྱོལ་གི་སྤྱི་ཚོགས་ཀྱི་གནས་སྟངས་འདི་ལྟའི་ཟེར་ཉག་ཕྲ་བོ་འདྲ་ཅིག་ཏུ་ཆགས་ད་དམིགས་བསལ་གྱི་ད་སྐད་ཡིག་དང་འབྲེལ་བའི་ཐོག་ནས་ད་ང་རང་ཚོ་སྤྱི་ཚོགས་འདི་གང་ལ་གང་འཚམ་ཅིག་ཏུ་ཕར་ཁ་གྲམ་འགྲོ་དུས་ནི་སྐད་ཡིག་ལ་ཉེན་ཁ་ཆེན་པོ་ཅིག་ཏུ་སླེབས་བསྡད་ཀྱི་ཡོད་རེད་ད་རྩ་བའི་གཅིག་གི། གཞུང་དང་སྒེར་དང་ཚང་མས་ཀྱི་ཐུགས་ཁུར་ད་བཞེས་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ང་རང་ཚོ་ད་དུང་ཅིག་རིག་པ་འདྲ་ཅིག་སྒྲིམ་དགོས་ཀྱི་འདུག་དེ་འདྲས་ཀྱི་ཚོར་བ་ཆེ་ཤུགས་ཆེན་པོ་ཅིག་ཞུ་འདོད་བྱུང་ཨ་ནི་ང་རང་ཚོ་ད་ས་རཱ་མཐོ་སློབ་ཀྱི་ངོས་ནས་ཡིན་ན་དབྱར་ཁའི་དུས་ཚོད་ལ་ད་ང་རང་ཚོ་བྱང་ཨ་རི་གཙོ་བོ་བྱས་པའི་ཀྱི་ཨ་ནི་ཡུ་རོབ་དང་དེ་བ་གཞོན་སྐྱེས་ཚོ་ལ་དབྱར་དུས་ཨ་ནི་བོད་ཀྱི་སྐད་གཙོ་བོ་བྱས་པའི་ཀྱི་ཆོས་དང་རིག་གཞུང་གི་ལས་གཞི་ཅིག་སྤེལ་གྱི་ཡོད་རེད་དེ་ད་ལྟ་བར་དུ་གང་ལ་གང་འཚམ་དུ་ཚགས་ཚུད་པོ་ཡག་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་ད་དེ་འདྲ་སོགས་པའི་གི་ཨ་ནི་ལས་གཞི་འདི་ད་ང་ཚོ་དེ་འདྲ་ཡུ་རོབ་ཁུལ་གྱི་སློབ་མ་ཚོ་ལ་དེ་འདྲའི་གོ་སྐབས་ཅིག་གསར་སྐྲུན་བྱེད་ཡས་གི་འཆར་གཞི་དེ་འདྲས་ཅིག་ཡོད་ད་ནང་བཞིན་གི་ནི་རྒྱ་གར་ནང་ལ་བཞུགས་མཁན་གི་གཞོན་སྐྱེས་མང་པོ་ཞེ་པོ་ཅིག་ད་དེ་འདྲ་རྒྱ་གར་མཐོ་སློབ་འགྲིམས་རྗེས་ཨ་ནི་སྤྱི་ཚོགས་ནང་ལོགས་ལ་ཕྱག་ལས་གནང་མཁན་ཡོད་རེད་ཡང་ཕྱག་ལས་མེད་པའི་ཐོག་ནས་ལས་མེད་བཞུགས་མཁན་ཡང་མང་པོ་རེད་ད་ཁོང་ཚོ་ལ་ཡང་གཅིག་གི་དུས་ཐུང་གི་ཐོག་ནས་ནི་གཅིག་བོད་པའི་གི་སྐད་ཡིག་གཙོ་བོ་བྱས་པའི་གི་ནི་ཆོས་དང་རིག་གཞུང་གི་སློབ་སྦྱོང་བྱེད་ཡས་གི་གོ་སྐབས་དེ་འདྲའི་གསར་སྐྲུན་ཞུ་ཡས་གི་ད་ལྟ་འཆར་གཞི་དེ་འདྲའི་གཅིག་བསམ་བསྡད་གི་ཡོད་ཨ་ནི་གཙོ་ཆེ་ཤོས་དེ་ད་དེ་འདྲ་སྐྱབས་མགོན་ཡིད་བཞིན་ནོར་བུ་གི་ཉེ་བའི་ཆར་ལ་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད SEE Learning དེ་ཚོ་གཅིག་ང་ཚོ་ཨེ་མོ་རི། University། དང་མཉམ་འབྲེལ་ཀྱི་ཐོག་ནས་ནི། དེ་འདྲ་ང་ཚོ་དགེ་བཤེས་རྣམ་པ་གཉིས་འདི་ཡིས་ད། རྒྱུས་སྟོན་པ་གི་ལག་ཁྱེར་ཚད་ལྡན་དུ་ཐོབ་བསྡད་རེད་ཁོང་རྣམ་པ་བརྒྱུད་ནས་ནི་ཅིག། སློབ་གྲྭ་ཁག་གི་དགེ་རྒན་རེད་ད་ནང་བཞིན་གྱི་སློབ་ཕྲུག་ནི། མི་མང་སྤྱི་ལ་འདི་ཚོ་མ་ཅིག་གོ་རྟོགས་སྤེལ་དང་འདི་འདྲའི་ཐོག་ནས་ནི་ང་ཚོ་ཚོས་ཀྱི་ཡང་ལས་གཞི་ཅིག་ད་ལྟ་འགྲོ་བསྡད་ཀྱི་ཡོད་རེད་དེ་ལས་གཞི་དེ་ད་དུང་ཡང་ད་དེ་ཚགས་ཚུད་རུ་དང། ཡག་རུ་གཏོང་ཡག་གི་འདི་འདྲའི་འཆར་གཞི་བཟོ་ར་ཅིག་ཡོད། ཨཱ་ཐུགས་རྗེ་ཆེ། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་པ་སངས་ཚེ་རིང་ལགས་རེད། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ནང་སློབ་སྦྱོང་གནང་བཞིན་པའི་སློབ་ཕྲུག་བསྟན་འཛིན་ལྷུན་གྲུབ་ལགས་སུ་སློབ་གྲྭ་དེའི་ནང་སློབ་སྦྱོང་གནང་བར་ཕེབས་དགོས་དོན་གཙོ་བོ་ཅི་ཡིན་ཁོང་གི་དམིགས་ཡུལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས་གསུངས་ཡ་ལ། ངའི་མིང་ལ་བསྟན་འཛིན་ལྷུན་གྲུབ་ཅེས། ད་ལྟའི་ཆར་ད་ལྟ་མཐོ་སློབ་འདི་ལ་མཐོ་རིམ་རིག་གནས་རབ་འབྱམས་པ་ལོ་རིམ་བཞི་ཡོད་པའི་ནང་ནས་ལོ་རིམ་གཉིས་པའི་སློབ་ཕྲུག་ཅིག་ཡིན། རང་ཉིད་མཐོ་སློབ་འདི་ལ་འཛུལ་དགོས་པའི་རྒྱུ་མཚན་དེ་ཡིན། ཐོག་མའི་ཆར་ལ་ད་ང་ཚོའི་རྩ་བའི་བླ་མ ྋགོང་ས་མཆོག་ཁོང་གིས་བཀའ་དགོངས་ཇི་བཞིན་དུ་དུས་རབས་བདུན་པའི་སྐབས་ལ་སློབ་དཔོན་ཐོན་མི་གིས་མཛད་པའི་བོད་ཡིག་སྐད་ཡིག་དེ་ང་ཚོ་མི་ཉམས་རྒྱུན་འཛིན་བྱ་དགོས་དེ་ཡིན་དུས་ས་རཱ་མཐོ་སློབ་ཏུ་བོད་ཀྱི་རིག་གནས་སྦྱོང་སའི་ལྟེ་གནས་ཤིག་ཆགས་ཡོད་དུས་ད་ང་རང་མཐོ་སློབ་དེ་ལ་སླེབས་རྗེས་གང་ལྟར་བོད་ཡིག་ཡར་རྒྱས་གཏང་དགོས་དེ་ད་ང་རང་དམིགས་ཡུལ་དེ་ཆགས་བསྡད་ཀྱི་འདུག་ད་དེའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་ང་རང་འཛིན་གྲྭ་བཅུ་གཉིས་བར་ལ་ཨ་ནི་རྒྱ་གར་དེ་མ་པུར་ལ་ཨིན་ཇིའི་སློབ་གྲྭ་ལ་སློབ་སྦྱོང་བྱས་པ་ཡིན་དེ་འདྲ་ཡིན་དུས་ད་ང་རང་བོད་ཡིག་ལ་ཆ་བཞག་ན་གཅིག་ང་རང་སྒེར་ལ་ད་བོད་ཡིག་འཛིན་གྲྭ་གོ་བ་མ་གཏོགས་ད་དེའི་ལྷག་པ་ཅིག་བྱས་མྱོང་མེད་དུས་གང་ལྟར་བོད་ཡིག་གི་ཤེས་ཚད་ཏོག་ཙམ་དམའ་བ་ཞིག་ཡིན་དུས་ད་ང་རང་མཐོ་སློབ་དེ་སླེབས་རྗེས་བོད་ཡིག་ཡར་རྒྱས་གཏོང་ཡས་དེ་འདི་འདྲ་ཞིག་ཆགས་བསྡད་ཀྱི་འདུག་ཨ་ནི་དེ་ཙམ་དུ་མ་ཟད་ཨ་ནི་ང་རང་མ་འོངས་པ་སྤྱི་ཚོགས་གང་དུ་ཕྱིན་པ་ཡིན་ན་ཅིག་ཨིན་ཇིའི་སྐད་ཡིག་དང་ད་ག་ནང་བཞིན་བོད་ཡིག་གི་སྐད་ཡིག། གཉིས་ཀ་ཐོག་ནས་གདེང་སྤོབས་མི་དམན་པའི་ཐོག་ནས་སླེབས་ཐུབ་ཡས་དེ་ང་རང་རེ་བ་དང་སྨོན་འདུན་ཆེ་ཆེ་གང་ལྟར་འདི་འདྲ་ཆགས་བསྡད་ཀྱི་འདུག་ད་ང་དང་ང་འདྲ་བའི་སློབ་ཕྲུག་ཚང་མས་ཀྱི་ད་ཡོད་མཁན་ཞིག་རེད་ཞེས་ཞུ་ཡི་རེད་བ།
སྤྱིར་མཐོ་སློབ་དེའི་ནང་བོད་པའི་སྐད་ཡིག་དང་རིག་གཞུང་རིག་གནས་སོགས་སྣ་མང་སློབ་ཁྲིད་གནང་གི་ཡོད་ན་ཡང་དེའི་དམིགས་བསལ་ཁྱད་ཆོས་ནི་སློབ་གྲྭའི་རྒན་ལགས་རྣམ་པ་ཚོས་སློབ་ཕྲུག་ལ་བརྩེ་དུང་དང་ཤ་ཚ་ཆེན་པོ་ཡོད་པའི་སྐོར་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་གི་འདུག། ས་ར་མཐོ་སློབ་འདི་ནི་མཐོ་སློབ་གཞན་དང་མི་འདྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་འདི་ཐོག་ལ་ད་ཞུས་པ་ཡིན་ན། རྩ་བའི་ཆ་ནས་ད་ང་རང་མཐོ་སློབ་གཞན་ལ་ཅིག་འགྲིམས་མྱོང་མེད་དུས་ད་ང་རང་འཛིན་གྲྭ་བཅུ་གཉིས་བར་དུ་དབྱིན་ཇིའི་སློབ་གྲྭ་གི་མྱོང་བ་དང་ཆ་བཞག་ནས་ཅིག་ཞུས་པ་ཡིན་ན་ས་ར་མཐོ་སློབ་དེ་ལ་དངོས་གནས་ས་ར་མཐོ་སློབ་ཀྱི་དགེ་ལགས་དེ་ཚོ་ལྷག་བསམ་ལྡན་པ་ཅིག་རེད་ཞེས་ཞུ་ཡི་རེད་བ་དངོས་གནས་ཅིག་དཔེ་རུ་མཚོན་ན་ཕ་མ་ཅིག་གིས་ཕྲུ་གུ་ལ་ཅིག་བྱམས་ཀྱིས་སྐྱོང་ཡས་ནང་བཞིན་ཅིག་གིས་ནི་ས་ར་མཐོ་སློབ་ཀྱི་དགེ་ལགས་དེ་ཚོས་ཅིག་སློབ་ཕྲུག་དེ་ཚོ་ལ་དངོས་གནས་ལྷག་བསམ་ལྡན་པ་ལམ་སྟོན། ཟེར་ན་རེད་སློབ་གསོ་ཟེར་ན་རེད་གང་ལྟར་སློབ་ཁྲིད་ཙམ་མ་རེད་རྒྱུན་གཏན་དུ་ཅིག་མི་ཚེ་གི་དོན་དུ་ཅིག་མ་འོངས་པའི་མདུན་ལམ་དང་ཕུགས་བསམ་གྱི་ཆེད་དུ་དགེ་ལགས་ཚོས་བསམ་བློ་གཏོང་མཁན་ཞིག་ལ་འགྲོ་བ་ཡིན་ན་ལམ་ཡག་པོ་ཞིག་སྟོན་གང་ལྟར་དགེ་ལགས་འདི་ཚོས་ཀྱི་སྐུ་མཉེལ་འཛེམ་མེད་ཀྱི་ཐོག་ནས་ཉིན་མཚན་སློབ་ཕྲུག་གི་ཆེད་དུ་ཅིག་བསམ་བློ་གཏོང་མཁན་ཞིག་ཨ་ནི་དགེ་ལགས་འདི་ཚོ་དངོས་གནས་ལྷག་བསམ་ལྡན་པ་ཞིག་རེད་ཞེས་ཞུ་ཡི་རེད་བ་དེ་འདྲ་ཡོད་དུས་ད་ང་རང་འདྲ་བོ་ཆ་བཞག་ན་ཨ་ནི་མ་འོངས་པ་ས་ཆ་གང་དུ་སླེབས་པ་ཡིན་ན་རེད་ས་ར་མཐོ་སློབ་ཀྱི་དགེ་ལགས་ཀྱི་བཀའ་དྲིན་དེ་ཨ་ནི་ང་རང་ནམ་ཡང་བརྗེད་ས་མ་རེད་ཞེས་ཞུ་ཡི་རེད་བ།
ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་ཉེ་དུས་རང་བཞུགས་སྒར་རྡ་རམ་ས་ལར་སྐོང་ཚོགས་གནང་ཡོད་པ་རེད། གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ནས་མུ་མཐུད་བརྒྱུད་བསྒྲགས་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། གཉིས་པ་ལྷ་སར་འབྱོར་བ་ཞེས་པའི། ལེ་ཚན་གོང་མའི་ཞུས་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ང་ལྷ་སའི་ཁྲོམ་གཞུང་གང་དུ་ཕྱིན་ན་ཡང་མང་ཚོགས་ཚོས་ངའི་རྗེས་སུ་འཚང་ཁ་བརྒྱབ་ནས་ཡོང་སྟེ་མཇལ་ཁ་ཞུ་གི་འདུག་གཙུག་ལག་ཁང་དུ་མཇལ་ཁར་འགྲོ་བའི་སྐབས་དཀོན་གཉེར་ཚོས་ང་ལ་དམིགས་བསལ་བྱས་ཏེ་གཙུག་ལག་ཁང་གི་ཕྱི་སྒོ་བརྒྱབ་ནས་ང་ཚོ་རྐྱང་པ་མ་གཏོགས་མང་ཚོགས་རྣམས་ང་དང་མཉམ་དུ་མཆོད་མཇལ་ལ་བཏང་མ་བཅུག་ན་ཡང་གཙུག་ལག་ཁང་ལ་སྐོར་བ་འགྲོ་བའི་སྐབས་སུ་ཡང་མཇལ་ཁ་ཞུ་མཁན་ཤིན་ཏུ་མང་པོས་འཚང་ཁ་བྱེད་ཀྱི་འདུག་པས་ལྷ་སར་བསྡད་པའི་རིང་གཙུག་ལག་ཁང་དུ་ཇོ་བོ་མཇལ་ཁར་ཐེངས་གཉིས་མ་གཏོགས་འགྲོ་ཐུབ་མ་སོང། ས་ཆ་ཁུག་ཀྱོག་དང་མི་ཚོགས་མེད་སར་ལྷ་སའི་མི་མང་དང་ཐུག་པའི་སྐབས་རྒྱལ་བ་རིན་པོ་ཆེའི་སྐུ་གཟུགས་ཀྱི་གནས་སྟངས་ག་འདྲ་འདུག་ཅེས་འདྲི་བ་དང་བོད་རང་དབང་རང་བཙན་མགྱོགས་མྱུར་དུ་ཐོབ་པར་ཤོག་ཅེས་གསོལ་བ་འདེབས་བ་དང་སྨོན་ལམ་རྒྱག་གི་འདུག་མང་ཚོགས་ཀྱི་སེམས་གཏིང་གི་བདེ་སྡུག་གི་སྐད་ཆ་ང་ལ་ཤོད་ཀྱི་འདུག་ང་ལ་དེ་ལྟར་དགའ་པོ་བྱེད་དོན་གཙོ་བོ་གཅིག་ནི། སྐབས་དེར་ནང་དོན་ང་བོད་གཞུང་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་བོད་དང་རྒྱ་ནག་ཏུ་འགྲོ་གི་ཡོད་པའི་སྐོར་ལམ་དང་ཤེས་པ་ཡིན་རྒྱུ་རེད་བསམ་བྱུང། ངས་སྐབས་དེའི་མཐོང་ཐོས་ཀྱི་གནས་ཚུལ་རྣམས་མི་གཞན་ལ་ངོ་སྤྲོད་བྱེད་སྐབས་བོད་ནང་གི་མང་ཚོགས་ལ་བདེ་སྐྱིད་དང་ཡར་རྒྱས་ཡོད་ལུགས་སོགས་འཛུམ་བསྟན་ནས་བཤད་དགོས་པའི་གནས་ཚུལ་གྱི་རིགས་མ་གཏོགས་སེམས་ཁོངས་ཀྱི་དཀའ་སྡུག་དང་ཡིད་སྐྱོ་བའི་གནས་ཚུལ་གྱི་རིགས་མངོན་གསལ་དོད་པོས་འཆད་ཆོག་གི་མི་འདུག་སེམས་ཁོངས་ཀྱི་དཀའ་སྡུག་དང་རེ་བ་མིག་ཆུ་བཏང་ནས་བཤད་དགོས་ཚེ་ངེས་པར་དུ་གཞན་གྱིས་མི་མཐོང་ས་ཞིག་ཏུ་ལྐོག་ནས་བཤད་དགོས་ཀྱི་འདུག་ཅེས་ཞུ་གི་ཡོད། སྐབས་དེའི་གནས་སྟངས་ངོ་མ་དེ་འདྲ་ཞིག་ཡིན། དགའ་ལྡན་དགོན་པར་མཆོད་མཇལ་ལ་འགྲོ་བའི་སྐབས་ལམ་བར་མལ་གྲོ་གུང་དཀར་དུ་ཉིན་གུང་གི་ཟ་མ་ཟ་བར་ང་ཚོ་ཟ་ཁང་ཆུང་ངུ་ཞིག་ཏུ་ཕྱིན་པ་ཡིན། ཟ་ཁང་དེའི་ལས་བྱེད་བུད་མེད་བུ་མོ་རྒྱ་ཆས་གྱོན་མཁན་ཞིག་འདུག་ང་ཚོ་ཟ་ཁང་ནང་དུ་ཡོད་དུས་མཇལ་ཁ་ཞུ་མཁན་མང་པོ་ཞིག་ཡོང་གི་འདུག་པས་བུ་མོ་དེས་ཟ་ཁང་རེད་ཅེས་མི་མང་ཡོངས་རྫོགས་ཕྱི་ལ་དེད་དེ་སྒོ་བརྒྱབ་རྗེས་མོ་རང་གིས་ང་ལ་མཇལ་ཁ་ཞུ་གི་འདུག་བོད་ནང་གི་བུད་མེད་མང་ཆེ་བའི་བསམ་བློའི་གནས་སྟངས་འདི་འདྲ་ཞིག་རེད། བུད་མེད་རྒྱ་མིའི་ལས་བྱེད་པ་ཞིག་ཡིན་ཡང་ཕྱི་ཚུལ་ཙམ་མ་གཏོགས་དོན་ངོ་མའི་ཐོག་ནས་ཆོས་དད་ཡོད་མཁན་དང་བླ་མ་དང་བོད་ཀྱི་ཆོས་དང་རིག་གཞུང་ལ་དགའ་མོས་ཡོད་མཁན་ཤ་སྟག་རེད་འདུག། དགའ་ལྡན་དགོན་པར་སླེབས་པའི་སྐབས་རི་བོ་དགེ་ལུགས་པའི་མ་དགོན་ལྟེ་བ་འདི་གྱང་ཆག་གིས་ཁེངས་ཏེ་མིག་གིས་ལྟ་མི་བཟོད་པ་ཞིག་ཏུ་གྱུར་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྗེས་རྒྱ་ནག་གཞུང་གིས་དགའ་ལྡན་དགོན་པ་རྩ་གཏོར་བཏང་ཤུལ་དུ་ལྷ་ཁང་དང་ཁང་པ་རེ་ཟུང་ཞིག་གསར་བཞེངས་བྱེད་ཀྱི་འདུག་ཀྱང། གནའ་སྔ་མོའི་གཙུག་ལག་ཁང་ཡོངས་རྫོགས་ལ་གཏོར་བཅོམ་ཐེབས་པས་དགའ་ལྡན་དགོན་པའི་གཡས་གཡོན་གྱི་བྲག་ཕུག་དང་ཁུག་ཀྱོག་ཚང་མར་དེ་སྔོན་གྱི་གསེར་བྲིས་དང་དངུལ་བྲིས་ཀྱི་བཀའ་བསྟན་པོད་བརྒྱ་ཕྲག་མང་པོ་མེ་བསྲེགས་བཏང་བའི་སྙིགས་རོས་ཁེངས་འདུག། ངས་གསེར་ཁྲི་མེར་སྲེག་བཏང་བའི་ཚིག་རོ་སྤར་བ་གང་དྲན་རྟེན་དུ་ཁྱེར་ཡོང་བ་ཡིན། དགའ་ལྡན་དགོན་པ་ལྷ་ས་ནས་ལམ་ཐག་ཅུང་རིང་བ་དང་རྒྱ་ནག་གཞུང་གི་དམ་དྲག་ཅུང་ཆེ་བས་མཇལ་སྐོར་བ་ཉུང་ཤས་ལས་མི་འདུག་དགའ་ལྡན་དུ་ཁམས་དང་ཨ་མདོ་ནས་ཡོང་བའི་དགེ་འདུན་པ་མང་པོ་ཡོད་ཚོད་འདུག་ཀྱང་སྐབས་དེར་རྒྱ་ནག་གཞུང་གི་བཙན་ཤེད་ཀྱིས་ཁོ་ཚོ་ཕ་ཡུལ་དུ་ཕྱིར་ལོག་བཏང་འདུག་རྒྱ་ནག་གཞུང་གིས་དགའ་ལྡན་དགོན་པར་གཞན་དང་མི་འདྲ་བའི་སྟངས་འཛིན་ནན་པོ་བྱེད་ཀྱི་ཡོད་པར་བརྟེན། དགའ་ལྡན་དགོན་པའི་གནས་བརྟན་སྐུ་བགྲེས་པ་མང་པོས་མིག་ཆུ་འདོན་བཞིན་ང་ལ་དངོས་ཡོད་དཀའ་ངལ་དང་འབྲེལ་བའི་བདེ་སྡུག་གི་གནས་ཚུལ་མང་པོ་ཞིག་གསུངས་བྱུང། འབྲས་སྤུངས་ལ་མཆོད་མཇལ་དང་སྟབས་བསྟུན་གནས་ཆུང་གྲྭ་ཚང་ལ་བསྐྱོད་པའི་སྐབས་དེ་དུས་གནས་ཆུང་གྲྭ་ཚང་ཉམས་གསོ་བྱེད་བཞིན་པའི་སྐབས་རེད་འདུག་ང་སྔོན་མ་འབྲས་སྤུངས་ལ་སྡོད་པའི་སྐབས་གནས་ཆུང་གྲྭ་ཚང་ན་ལྷ་རྩེད་ལ་ཐེངས་མང་པོ་འགྲོ་མྱོང་བས་རྒྱུས་མྱོང་ཏོག་ཙམ་ཡོད། སྐབས་དེར་གྲྭ་པ་མང་པོ་མི་འདུག་ཀྱང་དགོན་པའི་ནང་སློབ་གྲྭ་ཞིག་འཛུགས་རྒྱུའི་ལས་གཞི་བརྩམས་བཞིན་འདུག་ང་བོད་གཞུང་དང་རྒྱལ་བ་རིན་པོ་ཆེ་ལ་བློ་དཀར་བའི་མི་ཞིག་ཡིན་པར་ངོས་འཛིན་གྱི་ཐོག་ནས་ང་ལ་སྣེ་ལེན་གང་རྒྱས་ཤིག་གནང་བྱུང་བ་མ་ཟད་གནས་ཆུང་ཆོས་རྒྱལ་ཆེན་མོའི་བླ་ཤིང། ཤིང་གྲོ་བའི་སྡོང་པོ་ཡོད་སའི་ནང་དུ་ཁྲིད་ནས་གནས་བཤད་ཀྱང་ཞིབ་རྒྱས་གནང་བྱུང། ངས་ཁོ་ཚོར་རྒྱལ་བ་རིན་པོ་ཆེའི་ཕྱག་དཔར་ཞིག་རྟེན་སྐལ་ལ་ཕུལ་བ་ཡིན། འབྲས་སྤུངས་དང་སེ་ར་ལ་མཆོད་མཇལ་དུ་འགྲོ་བའི་སྐབས་གདན་ས་སོ་སོའི་ངོས་ནས་ཕེབས་བསུ་སྣེ་ལེན་ཤིན་ཏུ་ཡག་པོ་གནང་བྱུང། ལྷག་པར་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ལ་ང་ཚོས་དམིགས་བསལ་གྱིས་མང་ཇ་བཏང་བའི་སྐབས་ང་ཚོགས་ཀྱི་གྲལ་མགོར་གདན་ཞུས་ཀྱིས་མཁན་པོས་ང་ལ་མཎྜལ་རྟེན་གསུམ་འདེགས་འབུལ་དང། ལས་སྣེ་རྣམ་པས་ང་ལ་མཇལ་ཁ་ཞུས་ཏེ་བརྩི་མཐོང་ཆེན་པོ་གནང་བྱུང། སྐབས་དེར་འབྲས་སྤུངས་དགོན་པ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་གོང་དང་བསྡུར་ན་བརྒྱ་ཆ་ལྔ་བཅུ་ཙམ་གཏོར་བཤིག་བཏང་འདུག་འོན་ཀྱང་ཁམས་ཚན་མང་པོ་ཞིག་གིས་མདུན་ངོས་ཀྱི་གྱང་གོག་རྣམས་བསྐྱར་གསོ་བྱས་ཏེ་ཚོན་རྩི་དཀར་པོ་བཏང་འདུག་པས་འབྲས་སྤུངས་མདུན་ངོས་ནས་ཡར་ལྟ་བའི་སྐབས་དགོན་པར་གཏོར་བཅོམ་མ་ཐེབས་པ་ལྟ་བུའི་མཐོང་ཚུལ་ཡོང་གི་འདུག་ནང་དུ་སོང་ནས་བལྟས་ན་ཁང་ཆེན་མང་ཆེ་བ་ནི་གྱང་གོག་སྟོང་པ་རེད། སྔོན་ཆད་འབྲས་སྤུངས་ཀྱི་གླིང་བར་དུ་རླངས་འཁོར་གྱི་ལམ་ཁ་བཟོ་ཐབས་མེད་ཀྱང་སྐབས་དེར་རླངས་འཁོར་གྱི་ལམ་ཁ་བཟོས་འདུག་ཁང་པ་མང་པོ་ཞིག་གཏོར་བཤིག་མ་བཏང་ན་གླིང་དཀྱིལ་དུ་རླངས་འཁོར་གྱི་ལམ་ཁ་བཟོ་མི་ཐུབ། དེ་མཚུངས་སུ་སེ་ར་ལ་ཡང་གཏོར་བཅོམ་ཆེན་པོ་ཐེབས་འདུག་པ་མ་ཟད་འབྲས་སྤུངས་ལས་ཀྱང་གཏོར་བཅོམ་ཚབས་ཆེན་པོ་ཐེབས་འདུག་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་སེ་ར་ལ་རྒྱ་མིའི་དམག་སྒར་ནས་མེ་སྒྱོགས་མང་པོ་བརྒྱབ་པས་ཁམས་ཚན་ཁ་ཤས་ཤུལ་མེད་དུ་གྱུར་འདུག། སྐབས་དེར་དགོན་པ་གང་དུ་སླེབས་ན་ཡང་དགོན་པའི་འཛིན་སྐྱོང་གི་འགན་གཙོ་བོ་འཛིན་མཁན་ནི་དགོན་པའི་དོ་དམ་ཨུ་ཡོན་ལྷན་ཁང་ཟེར་བ་རེ་བཙུགས་འདུག་པ་དེ་ཡིན་ཞིང་ལྷན་ཁང་འདིའི་འགན་འཛིན་མཐོ་ཤོས་དེ་གྲྭ་པ་མིན་པར་ཏང་ཡོན་སྐྱ་བོ་རེ་བསྐོ་བཞག་བྱས་འདུག་གནས་ཚུལ་འདི་ནི་ལྷ་ས་ཙམ་མ་ཡིན་པར་བོད་ཀྱི་ས་ཁུལ་མང་ཆེ་བ་དང་རྒྱ་ནག་ནང་གི་དགོན་པ་རྣམས་སུ་ཡང་གནས་སྟངས་འདི་དང་འདྲ་པོ་ཞིག་འདུག། གནས་རིམ་མཐོ་དམའ་ལ་མ་ལྟོས་པར་དབང་ཆ་འཛིན་མཁན་གཙོ་བོ་ནི་ཏང་ཡོན་ནམ་ཡང་ན་ཏང་གི་རྗེས་སུ་འབྲང་མཁན་གྱི་མི་སྣ་རེ་རེད་འདུག་སྡོད་གྲལ་གྱི་བང་རིམ་ལྟར་བྱས་ན་དབང་ཆ་མཐོ་ཤོས་འདི་གྲལ་སྐེད་ལྟ་བུར་སྡོད་ཀྱི་འདུག་དཔེར་ན་འབའ་པ་ཕུན་ཚོགས་དབང་རྒྱལ་ལ་མཚོན་ན་པེ་ཅིང་དུ་གྲངས་ཉུང་མི་རིགས་ཀྱི་གྲས་ནས་གོ་གནས་ངེས་ཅན་ཡོད་མཁན་བཞི་པ་ཡིན། འོན་ཀྱང་ཁོ་ལ་དོན་དམ་གྱི་དབང་ཆ་གང་ཡང་མེད་པར་གནད་དོན་ཐག་གཅོད་ཀྱི་དབང་ཚད་རྣམས་ཏང་ཡོན་རྒྱ་རིགས་གཞན་ཞིག་གི་ལག་ཏུ་འདུག་ལ། རྒྱ་མི་ཏང་ཡོན་འདི་སྔོན་མ་བོད་ཀྱི་བྱང་རྒྱུད་ཀྱི་དམག་ཁོངས་སུ་ལས་ཀ་བྱེད་མྱོང་མཁན་ཞིག་རེད་འདུག་པས་ནག་ཆུ་ཕྱོགས་ཀྱི་འབྲོག་སྐད་ཕྲན་བུ་ཤོད་ཀྱི་འདུག་སྐབས་དེར་ང་ས་གནས་གང་དུ་ཕྱིན་ཀྱང་རྒྱ་ནག་གཞུང་གི་འགོ་ཁྲིད་ཆེ་བའི་ལས་བྱེད་ཚོ་གཟུགས་དང་གྲིབ་མ་བཞིན་འབྲལ་མེད་དུ་ཡོང་གི་འདུག། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་ང་ཚོ་ཐོག་མའི་འཆར་གཞི་ལྟར་ལྷ་མོའི་བླ་མཚོ་ལ་ཕྱིན་ཏེ་རྟེན་མཁར་ཆུང་ངུ་ཞིག་ཡོད་པ་དེ་གཙང་བཟོ་ཞུས་ཤིང ྋགོང་ས་མཆོག་གིས་གནང་བའི་མཚོ་རྫས་ཕུལ་བ་དང་མཉམ་དུ་བསང་བཏང་བ་དང་བསྟན་བཅོས་ཡུལ་བཅུ་ཉིན་གསུམ་རིང་བྱས་པ་ཡིན། ལྷ་མོའི་བླ་མཚོ་ལ་འགྲོ་བའི་ལམ་བར་གྱི་འབྲོག་པ་ཤིན་ཏུ་མང་པོས་ས་ཚིགས་སོ་སོ་ནས་ང་ཚོར་ཕེབས་སྒུག་གྲ་སྒྲིག་གིས་སྣེ་ལེན་ཤིན་ཏུ་ཡག་པོ་གནང་བྱུང། མི་ཁ་ཤས་ཀྱིས་ང་སྒུག་ནས་ཉིན་ཉིན་གཉིས་གསུམ་རིང་ཡིན་ཟེར་མཁན་ཡང་འདུག་ལ་འགའ་ཤས་ཀྱིས་མཇལ་ཁ་ཞུས་པ་དང་ངའི་ནང་ནས་ཨ་ཕ་དང་ཨ་མ་རིན་པོ་ཆེ་མཇལ་ཁ་ཞུ་བར་རྒྱབ་ལ་འཁུར་ནས་ཡོང་གི་ཡིན། ཅུང་སྒུག་རོགས་ཞེས་ཞུ་བར་བྱེད་མཁན་ཡང་ཡོང་གི་འདུག་གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལྷ་མོའི་བླ་མཚོའི་ཁུལ་དེ་གནམ་གཤིས་གྲང་མོ་ཡིན་པར་བརྟེན་འབྲོག་པ་ཚོས་འོ་མ་ཚ་བོ་ཞོའི་ནང་བླུགས་ཏེ་མགྲོན་པོར་སྣེ་ལེན་བྱེད་ཀྱི་འདུག། འདི་ལྟ་བུའི་བཟའ་བཏུང་བྱེད་སྟངས་འདི་བཟའ་བཏུང་བྱེད་སྟངས་དེ་སྔ་མཐོང་མ་མྱོང་བས་ཅུང་ཡ་མཚན་ཞིག་ཏུ་ཚོར་བྱུང་ན་ཡང་ཞིམ་པོ་འདུག་མཚོ་ཁར་མང་ཚོགས་མཇལ་ཁར་ཡོང་མཁན་ཤིན་ཏུ་མང་པོ་བྱུང་བ་རྣམས་ལ་འདོད་མོས་ལྟར་མཇལ་ཁ་བྱས་པ་ཡིན། གུང་ཁྲན་ཏང་གིས་ཆོས་ཁས་ལེན་གྱི་མིན་ཟེར་གྱི་ཡོད་ཀྱང་དོན་ངོ་མའི་ཐོག་ནས་ཆོས་ཁས་མི་ལེན་པ་མིན་པར་རྣམ་རྟོག་ཤིན་ཏུ་ཆེན་པོ་རེད་འདུག་གོ་ཐོས་ལྟར་ན་སྔོན་མ་དམངས་གཙོ་བཅོས་བསྒྱུར་ཟེར་བའི་སྐབས་རྒྱ་མིའི་ལས་བྱེད་ཚོས་མི་རོ་བཀུར་ཡོང་ནས་ལྷ་མོའི་བླ་མཚོའི་ནང་དུ་གཡུགས་པ་རེད་ཟེར། དེ་ལྟར་བྱེད་དགོས་དོན་ནི་མཚོ་ལ་གྲིབ་ཕོག་པའི་ཆེད་དུ་རེད་ཟེར། ང་ལ་མཚོན་ན་ས་ཁུལ་འདིའི་མང་ཚོགས་ལ་ལོ་རྒྱུས་ཐོག་ནས་ཆོས་དང་ཟང་ཟིང་གི་འབྲེལ་བ་གཏན་ནས་མེད་ཀྱང། ང་རྒྱ་གར་ནས་ཡོང་བ་ཞིག་ཡིན་པ་དང་རྒྱལ་བ་རིན་པོ་ཆེ་དང་བོད་གཞུང་ལ་དམིགས་བསལ་འབྲེལ་བ་ཡོད་པའི་བླ་མ་ཞིག་ཡིན་པར་ངོས་འཛིན་གྱིས་ང་ལ་བོད་མི་རྒན་གཞོན་ཡོངས་རྫོགས་ཀྱིས་དགའ་པོ་བྱེད་ཀྱི་ཡོད་པའི་ཚོར་བ་བྱུང། བོད་ལ་ལོག་ཐེངས་འདིར་རྒྱལ་བ་རིན་པོ་ཆེས་ང་ལ་དམིགས་བསལ་ཆབ་སྲིད་ཀྱི་ལས་འགན་བཀོད་མངགས་གནང་བ་གང་ཡང་མེད། རྒྱུ་མཚན་ནི་ང་ཚོ་ལ་གསང་བ་དང་ཕྱི་ནང་མི་མཚུངས་པའི་ཐོག་ནས་ལས་ཀ་བྱེད་དགོས་པ་ཞིག་གཏན་ནས་མེད། ངའི་ལས་འགན་གཙོ་བོ་ནི་བོད་མི་མང་ཚོགས་ལ་ཐུག་སྟེ་ཁོ་ཚོའི་གནས་སྟངས་ལ་རྒྱུས་ལོན་དང་ཁོ་ཚོའི་འདོད་འདུན་གསལ་བོར་རྟོགས་ཐུབ་པར་བྱ་རྒྱུ་དེ་ཁོ་ན་ཡིན། ངས་བོད་དུ་རྒྱ་ནག་གཞུང་གི་འབྲེལ་ཡོད་དཔོན་པོ་ཚོ་ལ། ཁྱེད་ཚོས་ངས་གསང་བའི་ལས་ཀ་བྱེད་ཀྱི་རེད་སྙམ་པའི་དོགས་པ་གཏན་ནས་བྱེད་མི་དགོས། ངས་གསང་བའི་ལས་ཀ་གཏན་ནས་བྱེད་ཀྱི་མ་རེད། ང་བོད་ནང་དུ་ཡོང་བའི་ལས་དོན་དང་དམིགས་ཡུལ་ནང་གསང་བའི་ལས་ཀ་བྱ་དགོས་པའི་ལས་འགན་དང་འཆར་གཞི་གང་ཡང་མེད། གལ་སྲིད་ངས་གསང་བའི་ལས་ཀ་བྱ་རྩིས་ཡོད་ཚེ་ངས་ཁྱེད་ཚོས་མི་ཤེས་ས་ནས་ས་འོག་དར་ཐག་འཐེན་གྱི་རེད། ཁྱེད་ཚོས་གཏན་ནས་ཤེས་མི་ཐུབ་པའི་ལས་ཀ་བྱེད་ཀྱི་རེད། དེ་དེ་ང་ལ་དགོས་མེད་ཀྱི་དོགས་པ་བྱེད་དགོས་ཀྱི་མེད་ཅེས་བཤད་མྱོང། རྒྱ་ནག་གཞུང་གི་འབྲེལ་ཡོད་ལས་བྱེད་ཚོས་ང་ལ་དེ་ཆོག་གི་མ་རེད་ཅེས་ཡང་ནས་ཡང་དུ་བཤད་པ་དཔེར་ན་ང་ཕྱིར་རྒྱ་གར་དུ་ཕྱིར་འགྲོ་བའི་སྐབས་གནའ་རྫས་རྙིང་པའི་རིགས་ཁྱེར་ན་འགྲིག་གི་མ་རེད་ཟེར་བ་སོགས་མི་ཆོག་པ་མང་ཐག་ཆོད་གཅིག་རྣ་བ་སུན་སུན་བར་དུ་ཤོད་ཀྱི་འདུག་ངས་ཁོ་ཚོར་ང་ཕྱིར་རྒྱ་གར་དུ་འགྲོ་བའི་སྐབས་རྒྱ་ནག་གཞུང་གི་ཞིབ་བཤེར་ས་ཚིགས་དང་འགག་སྒོ་རིམ་པ་བརྒྱུད་ནས་འགྲོ་དགོས་པས་དེ་དུས་ཁྱེད་ཚོས་སྔོག་བཤེར་བྱེད་ཆོག་གི་རེད་ཅེས་བཤད་པ་ཡིན། བཞི་པ། གྲོང་ཁྱེར་ཁྲེན་ཏུ་ཡི་མཐོང་ཐོས། ཕྱི་ཟླ་དྲུག་པའི་ཚེས་སུམ་ཅུ་ཉིན་ལྷ་ས་ནས་རྒྱ་ནག་གི་གྲོང་ཁྱེར་ཁྲེན་ཏུ་ལ་ཐོན་པ་ཡིན། ལྷ་ས་ནས་མ་ཐོན་གོང་དུ་བོད་རང་སྐྱོང་ལྗོངས་ཀྱིས་ང་ལ་གསོལ་སྟོན་ཞིག་བཤམས་བྱུང། དེར་བོད་རིགས་ཤ་སྟག་མ་གཏོགས་རྒྱ་རིགས་དཔོན་པོ་གཅིག་ཀྱང་སླེབས་མི་འདུག་ཁོ་ཚོའི་ཁྲོད་ཀྱི་གོ་གནས་མཐོ་ཤོས་ནི་སྐུ་ངོ་བཀའ་ཟུར་ལྷ་ཀླུ་ཚེ་དབང་རྡོ་རྗེ་ལགས་རེད། ཁོང་གིས་དེ་སྔོན་བོད་གཞུང་གི་བཀའ་བློན་གྱི་མཛད་ཁུར་བཞེས་མྱོང་ཡོད། ཁོང་གིས་ཨ་རག་བཞེས་ཞོར་དུ་ང་ལ་རིན་པོ་ཆེའི་ཐུགས་འདོད་ལྟར་བྱ་བ་ཡོངས་རྫོགས་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་གི་ཡོད་ཅེས་ལྐོག་བཤད་ཀྱི་ཚུལ་དུ་གསུངས་བྱུང། ཚིག་ཐུང་ལས་མེད་ཀྱང་གོ་རྒྱུ་ཆེན་པོ་ཡོད། ད་དུང་ཐབ་ཚང་གི་ལས་བྱེད་གཞན་ཞིག་གིས་ལྐོག་ནས་ང་ལ་རིན་པོ་ཆེ་གསོལ་ཚིགས་མཉེས་པོ་གནང་རོགས་གསོལ་ཚིགས་འདི་ཡོངས་རྫོགས་གཙང་མ་ཡིན་ཟེར་གྱི་འདུག་ང་ཚོ་ཁྲེན་ཏུ་རུ་སླེབས་པའི་སྐབས་འབྲེལ་ཡོད་ས་གནས་སོ་སོའི་སྐུ་ཚབ་སོགས་བོད་མི་ཤིན་ཏུ་མང་པོ་གནམ་ཐང་ལ་ཕེབས་བསུར་སླེབས་འདུག་པ་མ་ཟད་རྒྱ་མིའི་དཔོན་པོ་དང་ལས་བྱེད་ཀྱང་མང་པོ་ཞིག་གནམ་ཐང་དུ་བསུ་བར་འབྱོར་འདུག་རྒྱ་མིའི་དཔོན་པོ་ཚོས་བོད་པ་མང་པོ་འཛོམས་པ་ལ་མ་དགའ་བ་བྱེད་ཀྱི་འདུག་ངས་ཕེབས་བསུ་ལ་བཅར་བའི་བོད་མི་ཚོར་ངེས་པར་དུ་ཐུག་དགོས་ཀྱི་འདུག་ཅེས་ཨུ་ཚུགས་ཀྱིས་བཤད་པའི་སྐབས་མཐའ་མར་རྒྱང་རིང་པོ་ནས་ཁོ་ཚོ་ལ་ཐུག་ཏུ་བཅུག་བྱུང་དེ་ནས་ཐད་ཀར་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་མགྲོན་ཁང་དུ་ཁྲིད་སོང། མགྲོན་ཁང་གི་སྒོ་འགྲམ་དུ་ཡང་བོད་མི་མང་ཚོགས་ཀྱིས་ང་ལ་ཐུག་འཕྲད་ཆེད་གྲལ་སྟར་བསྒྲིགས་ནས་སྒུག་བསྡད་ཀྱང། རྒྱ་མི་ལས་བྱེད་ཚོས་མགྲོན་ཁང་ནི་བླ་མར་མཇལ་སའི་གནས་མིན་པས་འདིར་མཇལ་ཁ་གནང་ན་མི་འགྲིག་ཅེས་བཀག་སྡོམ་དངོས་སུ་བྱས་བྱུང། མཐར་ཁྲེང་ཏུའུ་གྲོང་ཁྱེར་གྱི་འབྲེལ་ཡོད་དཔོན་རིགས་ཚོས་གྲོང་ཁྱེར་དེར་ཡོད་པའི་འཇམ་དབྱངས་ལྷ་ཁང་ཟེར་བའི་ནང་པའི་དགོན་པ་ཞིག་གི་ནང་དུ་ངས་མང་ཚོགས་ལ་མཇལ་འཕྲད་བྱེད་རྒྱུར་མོས་མཐུན་གྱིས་གོ་སྒྲིག་བྱས་སོང། དེར་ས་གནས་མང་པོའི་སྐུ་ཚབ་དང་འབྲེལ་ཡོད་མང་ཚོགས་ལ་ཐུག་འཕྲད་ཐེངས་དང་པོ་བྱས་པ་ཡིན། འཇམ་དབྱངས་ལྷ་ཁང་གི་ཚོགས་འདུ་དེའི་ཐོག་ཕེབས་པའི་སི་ཁྲོན་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོ་རྒྱ་མི་བླ་རྒན་སྐུ་བགྲེས་པ་ཞིག་འདུག་པ་ཁོང་གིས་ང་ལ་རྒྱལ་བ་རིན་པོ་ཆེའི་སྐོར་བཀའ་འདྲི་མང་པོ་གནང་གི་འདུག་ལ། ཁོང་དེ་སྔ་རྒྱལ་བ་རིན་པོ་ཆེར་མཇལ་མྱོང་མཁན་ཞིག་རེད་འདུག་རྒྱལ་བ་རིན་པོ་ཆེའི་སྐོར་བཤད་པའི་སྐབས་ཁོང་གིས་མིག་ཆུ་གཏོང་གི་འདུག་ཉིན་དེར་བོད་རིགས་མང་ཚོགས་ལ་ཐུག་འཕྲད་བྱེད་པའི་སྐབས་ངས་ཐེངས་འདིའི་ལྟ་སྐོར་གྱི་འཆར་གཞི་ཞིབ་ཕྲ་བཤད་པ་ཡིན། ང་བོད་དུ་སླེབས་ནས་བཟུང་ལྟ་སྐོར་གྱི་འཆར་གཞི་ཡོངས་བསྒྲགས་བྱས་ནས་ཁ་གསལ་པོར་བཤད་པ་ཐེངས་དང་པོ་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་བཞི་པ་གྲོང་ཁྱེར་ཁྲེང་ཏུའུ་ཡི་མཐོང་ཐོས་ཞེས་པའི་ནང་དོན་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལས་ཁང་སློབ་ཕྲུག་གི་བོད་རང་བཙན་ལས་འགུལ་ཚོགས་པ་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས་ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་ཏན་མཆོག་ལ། ཁོང་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ་ཨེ་ཕེག། ལྷན་ཚོགས་ཀྱི་ཞོར་ལ་བཀའ་མོལ་གནང་པའི་སྐབས། འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་བཞག། རྒྱ་ནག་གཞུང་གིས་གཉེར་བའི་བཟོ་ཚོང་ལས་ཁང་གི་འགོ་གཙོ་ཟུར་པ་ཞིག་ལ་གསང་ཉུལ་བའི་ཉེས་འཛུགས་ཀྱི་འོག་དུས་བཀག་ལོ་དྲུག་གི་ཁྲིམས་ཆད་ཕོག་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གིས་ཨི་སི་ཏོ་ནི་ཡ་ཡུལ་ལ། ཡུལ་དེའི་ནང་ཐེ་ཝན་གྱི་གཞུང་འབྲེལ་ལས་ཁུངས་གང་འདྲ་ཞིག་ཡིན་ཀྱང་སྒོ་ཕྱེ་རུ་མ་བཅུག་རོགས་གནང་ཞེས་འབོད་སྐུལ་བྱས་བཞག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།